སྡུག་བསྔལ་གྱི་རྒྱུ་ནི། འབད་མེད་ལྷུན་གྲུབ་ཀྱི་ཐོག་ནས་ཡོང་བསྡད་མཁན་གྱི་ངམ་ངམ་ཤུགས་ཤུགས་ཀྱིས་ཡོང་བསྡད་མཁན་གྱི་ཤིན་ཏུ་མང་པོ་ཅིག་ཡོད་པ་རེད། འདི་ཁོ་ར་འཁོར་བའི་ཆོས་ཉིད་འདྲ་བོ་ཡིན་པ་རེད། ནོ། དེ་འདྲ་ཡིན་པ་ཡིན་དུས་ད་སྡུག་བསྔལ་ལྟ་སྟངས་འདི་འགྱུར་བ་ཅིག་ཐེབས་ཐུབ་ན་ཨེ་ནི་ཁེ་ཕན་ཆེན་པོ་ཡོད་རེད། ད་སྡུག་བསྔལ་རྣམ་གྲངས་སྡུག་བསྔལ་གྱི་རྒྱུ་དཔེ་མང་པོ་བྱས་ནས་སྡུག་བསྔལ་ཟེར་ཡག་དེ་ག་དུས་ཡིན་ནའི་བས་ཡོང་བསྡད་ཡག་ཅིག་ཡིན་པ་ཡིན་དུས་དེ་དག་ལ་ཡ་ལྟ་སྟངས་དེ་འགྱུར་བ་ཅིག་ཐེབས་ཐུབ་ན། ཨེ་ནི། བས་སེམས་མ་སྐྱིད་པ་ཡོང་ཡག་གི་དུས་ཚོད་མང་པོ་ཞིག་ཨེ་ནི་ཁོ། མེད་པ་བཟོ་ཐུབ་པ་རེད། རེད་བ། ད་དེ་འདྲ་ཡིན་པ་ཡིན་དུས། ད་བདེ་བའི་རྒྱུ་ནི་རེས་འགའ་འབྱུང་སྡུག་བསྔལ་རྒྱུ་ནི་ཤིན་ཏུ་མང། ད་འོ་ན་དེ་འདྲ་འདྲ་བའི་སྡུག་བསྔལ་དེ་སྡུག་བསྔལ་ཡ། མཐའ་གཅིག་ཏུ་བས་མ་སྐྱིད་པ་ཞེ་དྲག་བྱས་ནས་བས་སྡུག་བསྔལ་ལ་བས་མཐའ་གཅིག་ཏུ་ཞེ་དྲག་སམ་དང་དངངས་སྐྲག་བྱས་ནས་མ་སྐྱིད་པ་བྱས་ནས་དགོས་པ་ཡོད་མ་རེད་སྡུག་བསྔལ་ལ་ཡ་ཁོ་ཕན་ཅིག་ཡོད་ཨ་ཟེར། དེ་ག་རེ་རེད་ཟེར་ན། སྡུག་བསྔལ་བསམ་པ་མེད་པར་ངེས་འབྱུང་སྐྱེ་བ་མེད། དེ་འདྲ་ཡིན་པ་ཡིན་དུས། དེ་བས་ན་སེམས་ཁྱོད།

དེ་ད་ཡུལ་གྱི་མིང་བྱས་ནས། ལྷ་མོ་དཀའ་ཟློག་མ་ལ་དད་པ་བྱས་ནས་དང། ཡུལ་ཀརྣ་ཊ་བའི་ཨེ་ནི་ཡུལ་མི་ཚོས། ཁོ་ར་ཡུལ་ཆོས་ཀྱི་གནས་ཚུལ་དང་འབྲེལ་ནས་གང་དག་ཨེ་ནི་ཅིག། རང་གི་བས་ལུས་བསྲེག་ཡག་འདྲ་བོ་ལུས་བཅད་པ་ལ་སོགས་པའི་ཨེ་ནི་ཚོར་བ་མྱོང་གི་ཡོད་རེད། དེ་འདྲ་འདྲ་བའི་དང་ཚོར་བ་སྡུག་བསྔལ་དེ་དོན་དག་མེད་པ་རེད་དེ་ཡིན་ནའི་ཨེ་ནི་ཁོ་རང་ཚོས་བས་དང་དུ་བླངས་ནས། ཡང་དེ་འདྲ་འདྲ་བའི་ལྟད་མོར་གང་དག་ཅིག་དེ་འདྲ་འདྲ་བའི་དུས་ཆེན་འདྲེན་ལས་དེ་འདྲའི་བྱེད་ཀྱི་ཡོག་ཡིན་པ་རེད་བ་ཚ་དེ་འདྲའི་སོང་བ་ཡིན་དུས་ཡང་ན་ལྷ་མོ་དཀའ་ཟློག་མའི་རྗེས་འབྲང་ཚོས་ལྷ་མོ་ཨུ་མ་མཇལ་ཡག་གི་དོན་དག་ལ་ཡང་ན་བ་དེ་འདྲ་འདྲ་བའི་ཅིག་བསྲེག་པ་དང་བཅད་པ་ལ་སོགས་པ་དེ་འདྲའི་བྱེད་ཡག་དག་ཡང་ཡུལ་ཀརྣ་ཊ་བ་ཚོས་ཨ་ནི་ཅིག་བས་དགའ་ཚོར་བ་གིས་བཤད་ཤེས་ཚད་ཡག་རེད་བ་ཅིག་ཡུལ་གྱི་བའི་དུས་སྟོན་རུ་བ་དེ་འདྲའི་བྱེད་སྐབས་ལ་ཡང་དེ་འདྲའི་བྱེད་ཀྱི་ཡོག་ཡིན་པ་རེད་འོ་འདི་ཚོའི་གྲས་དེ་དངོས་གནས་བྱས་ན་དོན་དག་མེད་པ་ཅིག་རེད་དོན་མེད་པ་དེ་འདྲ་ཡང་བཟོད་པར་བྱེད་ཀྱི་ཡོད་པ་ཡིན་ན། དང། ཐར་པ་དོན་དུ་གཉེར་མཁན་ཞིག་ཡིན་པ་ཡིན་དུས་དོན་ཆེན་པོ་ཐར་པ་ཡི། ཨེ་ནི་དོན་སྒྲུབ་མཁན་གཅིག་སོང་བ་ཡིན་དུས་ད་ཐར་པའི་དོན་དུ་ནི་བདག་ཀོ་ཅི་ཞིག། ཨེ་ནི་སྡར་བ་ཟེར་ན་སྡར་མ་སྡར་མ་དེ་དང་དེ་བློ་ཁོག་མེད་པ་རེད་བྱབ་ཆུང་དེ་འདྲའི་བསམ་བློ་བཏང་ཉན་གྱི་མ་རེད་དོན་དུ་བདག་ཀོ་ཅི་ཞིག་སྡར། ཨོ་དེ་ཙམ་དུ་མ་ཟད་སྡུག་བསྔལ། ག་ལེ་ག་ལེ་ལ་ཡ། དེ་དག་ཆུང་རིམ་ནས་གོམས་ན་ཡང་སྡུག་བསྔལ་ཆེན་པོ་ཡ་བཟོད་ཐུབ་ཡ་ཅིག་ཡོང་གི་རེད། དེ་ཡང་ང་རང་ཚོ་བློ་འདི་ལ་ཡ་རང་བཞིན་གྱི་གནས་སྟངས་ལ་ཡ། གོམས་ན་བློ་ལ་ཡ། ཅིག་དོན་གང་དང་གང་ཡིན་ན་ཡང་ད་སྡུག་བསྔལ་གྱིས་མཚོན་པས་དཔེར་ན་སྡུག་བསྔལ་ལྟ་བུ་དེ་བློ་ལ་ཡ། ཆུང་རིམ་ནས་ག་ལེ་ག་ལེ་གོམས་ན། ཨེ་ནི། སླ་བར་མི་འགྱུར་བའི། རེད་དམ། དེ་དང་ག་ས་རེད། ག་ལེ་ག་ལེ་ལ་གོམས་ན་ཨ་ནི་སྡུག་བསྔལ་ཆེན་པོ་ཡང་བཟོད་ཐུབ་པ་ཡོང་གི་རེད། དེ་ཡང་སྤྱིར་ཨ་ནི་དངོས་པོའི་གཤིས་ལུགས་ལ་རང་གོམས་ཤིང་འདྲིས་ན་སླ་བར་མི་འགྱུར་བའི་ཨ་ནི་དངོས་པོ་གང་ཡང་ཡོད་པ་མ་དངོས་པོ་དེ་གང་ཡང་ཡོད་པ་མ་ཡིན་པའི་རྒྱུ་མཚན་དེ་བས་ན་ཨ་ནི་བྱེ་བྲག་རང་གནོད་པའི་རིགས་དེ་ཡང་ཆུང་རིམ་ནས་གོམས་ན་ག་ལེ་ག་ལེ་ལ་ཡང་ཨ་ནི་གནོད་པ་ཆེན་པོ་ཡང་བཟོད་པར་བྱེད་ཐུབ་ཀྱི་རེད་དེ་འདྲ་ཡིན་དུས་བཟོད་པར་བྱོས་ཤིག། དཔེར་ན་སྦྲུལ་དང་ཤ་སྦྲང་དག་དང་ནི་བཀྲེས་སྐོམ་ལ་སོགས་ཚོར་བ་དང། གཡན་པ་ལ་སོགས་བཅས་པ་ཡི། ཨེ་ནི། དགོས་དོན་མེད་པའི་ད་སྡུག་བསྔལ་གོམས་ན་བཟོད་སླ་བ་ཅིས་མ་མཐོང། དེ་བཞིན་དུ། ཚ་གྲང་ཆར་དང་རླུང། རླུང་སོགས་དང་ཡང་ན་རླུང་ལམ་དང། ནད་དང་འཆིང་དང་བརྡེག་སོགས་ལ་བདག་གིས་བཟེ་རེ་མི་བྱ་སྟེ། ཨོ་ད། ཨོ་ད། ཡིན་པ་འདྲ། དེ་ཡིན་པ་ཡིན་དུས་ཙང་ནས། ཅིག་ང་རང་ཚོའི་བོད་སྐད། ཆོས་ཉམས་ལེན་སྒྲུབ་པ་དང་འབྲེལ་བའི། བྱ་བ་དེ་འདྲའི་གི་སྐབས་ལ་ཡང་ཨེ་ནི་ཅིག་ཚ་གྲང་དང་ཆར་རླུང་དང་ལམ་དང་ནད་དང་འཆིང་དང་བརྡེག་པ་ལ་སོགས་པ་འབྱུང་བའི་སྐབས་ཨེ་ནི་བདག་གིས་བཟེ་རེ་མི་བྱ་བཟེ་རེ་དེ་སྲན་ཆུང་བསྲན་མི་བཟོད་པ་དེ་མི་བྱ་སྟེ། ཨེ་ནི་རང་ཅིག་བསྲན་མི་བཟོད་པར་བྱས་པ་ཡིན་ན། ཨེ་ནི་གནོད་པ་ཆུང་ངུ་ཡང་མི་བཟོད་པ་ཅིག་གིས་ཨེ་ནི་སེམས་ལ་དཔེ་མི་སྐྱིད་པ་ཆེན་པོ་བྱས་ཏེ་གནོད་པ་ཆེན་པོ་འཕེལ་ཡོང་གི་རེད། དཔེར་ན། འཇིག་རྟེན་ན། གང་ཟག་ལ་ལ། ཨེ་ནི་མཚོན་ཆས། དང་མཚོན་ཆས་ཕུག་ནས་རང་གི་ལུས་ནས་ཨེ་ནི་བདག་རང་ཉིད་ཀྱི། དང་བདག་གི་ཁྲག་ཟག་པ་མཐོང་བ་ན། ཨེ་ནི་དཔའ་ཞིང་བརྟན་པ་ལྷག་པར་སྐྱེ་བར་འགྱུར་བ་ཡོད། ཡང་གང་ཟག་སྡར་མ་ལ་ལ་གཞན་འགའ་ཞིག་གིས་གཞན་གྱི། ད་རང་ཅིག། སོ་སོའི་ཁྲག་ཕར་བཞག་ནས་མི་གཞན་དག་གི་ཨ་ནི་ཁྲག་ཟག་པ་མཐོང་ན་ཡང་བོག་ཅིང་བརྒྱལ་བར་འགྱུར་བ་ཡོད། འོ་དེ་འདྲའི་གི་དང། དང་ཁྱད་པར་དེ་ཁྱད་པར་དེ་ནི་སེམས་ཀྱི་ངང་ཚུལ་བརྟན་པ་དང། སྐྲག་ཅིང་སྡར་མའི་ཚུལ་ལས་ཨ་ནི་གྱུར་པ་ཡིན། དེ་བས་ན། ཨ་ནི་གནོད་པ། རང་ཅིག། རླབས་ཆེན་པོའི་དགོས་པ་སྒྲུབ་ཡ་མེད་ལྟས་ངན་གྱི་གནོད་པ་དེ་དེ་ཁྱད་དུ་བསད་ཅིང་སྡུག་བསྔལ་རྣམས་ཀྱིས་ཡིད་མི་ཚུགས་པར་བྱོས་ཤིག། མཁས་པས་སྡུག་བསྔལ་བྱུང་ཡང་ནི། སྒོ་སྣ་ཚོགས་ཀྱི་སྒོ་ནས་སེམས་ཀྱི་རབ་དང་སྟེ་སེམས་ཀྱི་སོ་མ་ཤི་བ་དང་སེམས་ཀྱི་ཅིག་དགེ་བ་བསྒྲུབ་ཡ་གི་དང། སྤྲོ་སྣང་རབ་ཏུ་མ་ཉམས་པ་བྱེད་དགོས་རེད། སེམས་ཀྱི་རབ་དང་རྙོག་མི་བྱ། སྤྱིར་ནི་རེད་ད་ཨ་ནི་ཉོན་མོངས་རྣམས་དང་གཡུལ་འགྱེད་པའི་སྐབས་ལ་ཏན་ཏན་མ་སྐྱིད་པ་དང་དཀའ་ཚེགས་ཏན་ཏན་ཡོང་གི་རེད། སྤྱིར་བཏང་འཇིག་རྟེན་ཕལ་པ་ལ་ཡང་གཡུལ་འགྱེད་པའི་གནས་སྐབས་ལ་རེད་ད་ཅིག་སྐྱིད་པོ་སྐྱ་སྐྱིད་པོ་ཞིག་དང་ཡོང་གི་རེད་བསམ་ནས་གཡུལ་ལ་ཞུགས་མཁན་སུ་ཞིག་ཡོང་གི་མ་རེད། གཡུལ་ལ་འཇུག་པའི་གནས་སྐབས་ལ་ག་རེ་བྱས་ནས་ཕོ་ཁའི་རང་ཅིག་ཤི་རྨས་འདི་འདྲའི་གང་ཅི་ནས་ཡོང་སྟེ་ཡར་ཅིག་སོང་བ་ཡིན་དུས་འོ་ད་དཔེ་དེ་བཞིན་དུ་ང་རང་ཚོ་ཆོས་པས་ཨེ་ནི་ཉོན་མོངས་པ་དང་འཐབ་ར་སྤྲད་པའི་གནས་སྐབས་ལ་ཉོན་མོངས་པ་སྟོབས་ཆེ་བ་དང་གོམས་ཆེ་བ། གཉེན་པོའི་ཕྱོགས་ད་ལྟ་སྟོབས་ཆུང་བ་དང་སྟོབས་ཞན་པ། གོམས། གོམས་འདྲིས་ཆེན་པོ་མེད་པ་དེ་འདྲའི་གི་དབང་ལས་རེ་ཤིག་ཕམ་པ་དང། རེ་ཤིག་པའི་སེམས་ཀྱི་པའི་སེམས་ལ་ཚུགས་མ་ཆུང་བ་འགྲོ་བ་དེ་འདྲའི་ཏན་ཏན་ཡོང་གི་རེད། དེ་འདྲའི་སོང་བ་ཡིན་དུས་ད་ནི་ཉོན་མོངས་རྣམས་དང་གཡུལ་འགྱེད་ལ་གཡུལ་འགྱེད་ཚེ་ན་གནོད་པ་མང་བ་ཡིན་པས། སྡུག་བསྔལ་ཡོང་རྒྱུ་ཡིན་པ་ཅིག་དཀའ་ལས་ཡོང་རྒྱུ་ཡིན་པ་དེ་གཞིར་གྲུབ་པར་ལ་དེ་ཤེས་པར་བྱས་ནས། དང། དེ་ཁོ་ན་དང་ཕྲན་བུ་ཕྲན་བུ་རྙོག་དྲ་ཡོང་རྒྱུ་ཡིན་པ་དེ་ཤེས་པར་བྱས། དེ་ལྟར་ན་ཡང་ག་ལེ་ག་ལེ་ལ་སྡུག་བསྔལ་ཆུང་ངུ་ནས་གོམས་ན་ཨེ་ནི་སྡུག་བསྔལ་ཆེན་པོ་ཡང་བཟོད་ཐུབ་ཡ་ཅིག་གི་གནས་ཚུལ་འདི་དེ་ཤེས་པའི་ཐོག་ནས་ཨེ་ནི་སེམས་ཀྱི་སྲོ་མ་ཤི་བ་བྱེད་དགོས་ཀྱི་རེད་དེའི་ཐོག་ནས་ཨེ་ནི། པའི། ག་སོགས་རེད། ཡིད་མི་བདེ་བ་མ་ཡོང་ཡག་གི་ཐབས་ཤིག་ཨེ་ནི་བྱེད་དགོས་ཀྱི་རེད་གསུངས་རེད། སྡུག་བསྔལ་ཐམས་ཅད་ཁྱད་བསད་ནས། ཨཱ་ནི། པའི་དགྲ་བོ། དང་ཐོག་མ་མེད་པ་ནས་ཀྱི་འགྱུར་བ་མེད་པའི་དགྲ་བོ། རང་རྒྱུད་ལ་ཡོད་བསྡད་པའི་ཞེ་སྡང་ལ་སོགས་པའི། དང་དོན་དམ་པའི་དགྲ་རྣམས། འཇོམས་པ་དེ་དག། ཨཱ་ནི། རྒྱལ་བར་བྱེད་པ་ནི་དངོས་གནས་དྲང་གནས་ཀྱི་དོན་གྱི་པའི་དཔའ་བོ་སྟེ། དེ་མིན་ཉོན་མོངས་པའི་གཞན་དབང་དུ་སོང་བསྡད་མཁན་གྱི་ཨཱ་ནི་བའི་གང་ཟག་ཕལ་པ་གཞན། དང་ཨཱ་ནི་གསོད་པ་དེ་ནི།

རང་སྟེང་གི་ཉམས་མྱོང་ལ་དཔག་ནས་འཁོར་བ་པའི་སེམས་ཅན་ལ་སྙིང་རྗེ་སྐྱེ་ཐུབ་ཀྱི་ཡོད་རེད། འཁོར་བ་པ་ལ་སྙིང་རྗེ་སྐྱེ། དེ་ག་ནང་བཞིན་སྡུག་བསྔལ་ལ་ཇི་ཙམ་མི་འདོད་པའི་བློ་ཤུགས་དྲག་པ་བྱུང་བ་དེའི་ཚོད་ཀྱིས་ཨེ་ནི་སྡིག་པ་ལ་འཛེམས་ཤིང། སྡུག་བསྔལ་གྱི་རྒྱུ་སྡིག་པ་ལ་འཛེམས་ཤིང། སྡུག་བསྔལ་མེད་པའི་བདེ་བ་དེ་དཀར་པོ་དགེ་བ་ལ་བརྟེན་ནས་ཡོང་གི་ཡོད་པ་མཐོང་ནས་ཨེ་ནི་བདེ་བའི་རྒྱུ་དགེ་བ་སྒྲུབ་པ་ལ་དགའ་བ་ཡོང་གི་རེད། མཁྲིས་པ་ལ་སོགས་སྡུག་བསྔལ་གྱི། འབྱུང་གནས་ཆེ་བ་ཟེར། མཁྲིས་པ་ལ་སོགས་པའི། ནད་ཀྱི་སྡུག་བསྔལ་སྣ་ཚོགས་འབྱུང་ཡག་གི་རྒྱུ་རང་གི་ལུས་འདི་ལ། དང་མི་ཁྲོ་བར། སེམས་ཡོད་རྣམས་ལ་ཅི་སྟེ་ཁྲོ། དང། འོ་རེད་ད། དེ་དག་ཀུན་ཀྱང་རྐྱེན་གྱིས་བསྐུལ་ད་མི་འདོད་པའི་ད་ཅིག། རང་ལ་བས་མི་འདོད་པ། ཨེ་ནི། བསྐྱེད་པར་བྱེད་མཁན་གྱི་དཔེར་ན་དགྲ་བོའི་གནས་ཚུལ་དེ་ཨེ་ནི། རྐྱེན་སྣ་ཚོགས་པའི་དབང་གིས་བྱུང་བ་རེད་མ་གཏོགས་རྐྱེན་མེད་པར་རང་དགར་བྱུང་བསྡད་པ་གཅིག་ཀྱང་ཡོད་མ་རེད། རྐྱེན་གཞན་གྱིས་བསྐུལ་བ་མ་ཡིན་པར་རང་དགར་བྱུང་བའི་ཅིག་ཡོད་པ་ཡིན་ན་དེ་ལ་དཔེར་ན་དངོས་གནས་ཁྲོ། ག་ཚོད་ཁྲོ་ཡག་གི་རྒྱུ་མཚན་ཞིག་ཡོད་པའི་དབང་དུ་བཏང་པ་ཡིན་ན་ཡང། གང་དག་ཨེ་ནི། གནོད་པའི་རིགས་དེ་ཚང་མ་ལོ་རྐྱེན་སྣ་ཚོགས་ཚོགས་པའི་སྟེང་ནས་ཡོང་བ་རེད། དཔེར་ན་མི་འདོད་བཞིན་དུ་ཡང། ཨེ་ནི་རྐྱེན་གྱི་དབང་ལས་ནད་འདི་འབྱུང་བར་འགྱུར་བ་ལྟར། དེ་བཞིན། མི། དེ་བཞིན་མི་འདོད་བཞིན་དུ་ཡང། ནན་གྱིས་ཉོན་མོངས་འབྱུང་བར་འགྱུར། རྐྱེན་སྣ་ཚོགས་པའི་དབང་ལས། ཨེ་ནི། ཆགས་སྡང་གི་བློ་སྐྱེས་ནས། དེའི་དབང་ལས། ཨེ་ནི་ཕྱིས། གནོད་པ་བྱེད་ཡ་དེ་འདྲ་ཨེ་ནི་ཡོང་སྡོད་ཀྱི་ཡོད་རེད། ཁྲོ་བར་བྱ་ཞེས་མ་བསམས་ཀྱང་སྐྱེ་བོ་རྣམས་ནི་གྱི་ནར་ཁྲོ། ང་རང་ཚོ་ལ་ཞིག་གནོད་པ་བྱེད་མཁན། ཕ་རོལ་པོ་ཞིག་སེམས་འཁྲུགས་བསྡད་པ་དེ། ཁོ་རང་གི་རང་བཞིན་གྱིས་དང་དུ་བླངས་ནས་ཁྲོ་བར་བྱེད་པ་མ་རེད། ཁོ་རང་ཨེ་ནི་རྒྱུ་རྐྱེན་དང་རྒྱུ་རྐྱེན་གྱི་རྒྱུ་རྐྱེན་གྱི་དབང་ལས་ཨེ་ནི་རང་དབང་མེད་པར་ཉོན་མོངས་སྐྱེ། ཉོན་མོངས་སྐྱེས་པ་དེས་རང་དབང་མེད་པར་གཞན་ལ་ཡང་གནོད་འཚེ་བྱེད་ཡ་དེ་ཨེ་ནི་ཡོང་བ་ཡིན་པ་རེད། སྐྱེ་བོ་རྣམས་ནི་གྱི་ནར་ཁྲོ་ཟེར། ཞེ་སྡང་སྐྱེ་ཡ་དེ་ཡང་ཞེ་སྡང་གང་ཟག་ཁོ་རང་སྐྱེ་བ་དང་དུ་བླངས་ནས་ཞེ་སྡང་བསྐྱེད་པར་བྱ་ཞེས་མ་བསམས་ཀྱང། རྐྱེན་ཚོགས་པའི་དབང་ལས་ཁྲོ་བ་དེ་བཞིན་སྐྱེ་བར་འགྱུར། དེ་འདྲ་ཡིན་པ་ཡིན་དུས་ད། ཉོན་མོངས་ཀྱི་ཉེས་པ་ཇི་སྙེད་ཡོད་པ་ཐམས་ཅད་དང། ཉོན་མོངས་པ་དེའི་དབང་ལས་སྒོ་གསུམ་གྱི་སྡིག་པ་རྣམ་པ་སྣ་ཚོགས་པ། པའི་འབྱུང་བ་དེ་དེ་ཐམས་ཅད་དེ་ཀུན། ཕྱི་དང་ནང་གི་རྐྱེན་སྣ་ཚོགས་པའི་སྟོབས་ལས་བྱུང་བ་རེད། རེད་མ་གཏོགས་རྐྱེན་ལ་ལྟོས་པ་མེད་པར་རང་དབང་ཡོད་པ་རང་དབང་གིས་ཡོད་པ་མ་ཡིན་ནོ། ཉེས་པ་སྐྱེད་ཡག་གི། ཁྲོ་བ་ལ་སོགས་པའི་ཉེས་པ་སྐྱེད་ཡག་གི། རྐྱེན་དེ་དག་རྣམས་ཀྱང་རྐྱེན་དེ་རྣམས་ཚོགས་པ་དེ་དག་ཀྱང་ཡང་རྐྱེན་བྱེ་བྲག་པ་སོ་སོའི་ངོས་ནས་བསྐྱེད་པར་བྱ་ཞེས་པའི་དང་བླང་འདྲ་པོ་ཞིག་གིས་བྱུང་བ་མ་རེད་བསྐྱེད་པར་བྱ་ཞེས་སེམས་པ་མེད། རྐྱེན་དེ་དག་རྣམས་ཀྱང། དེས་བསྐྱེད་དེ་ཡང་བདག་བསྐྱེད་ཅེས། རྐྱེན་དེ་དག་བསྐྱེད་པར་བྱེད་མཁན་གྱི་རྐྱེན་དེ་དག་ཀྱང་ཡང་དེ་བསྐྱེད་པར་བྱའོ་སྙམ་པའི་ད་ཅིག་པའི་དང་བླང་འདྲ་པོ་ཞིག་གི་ཐོག་ནས་པའི་དགའ་མགུར་ཨེ་ནི་བསྐྱེད་བཞག་པ་ཅིག་མ་རེད་ཟེར། དེས་བསྐྱེད་དེ་ཡང་བདག་བསྐྱེད་ཅེས་སེམས་པ་ཡོད་པ་མ་ཡིན་ནོ། ད་དེ་ནས་ཕྱི་རོལ་པའི་གྲུབ་མཐའ། གྲུབ་མཐའི་ཨེ་ནི་འདོད་པ་དེ་འགོག་ཡོང་བ་ཡིན་པ་རེད། ད། རྐྱེན་གྱི་དབང་ཙམ་ལས་རྐྱེན་ཙམ་ལས་བྱུང་བ་རེད་མ་གཏོགས། ཨེ་ནི། བྱེད་པ་པོ་རང་དབང་བ་ཅིག་ཡོད་མ་རེད། བཀག་ཡོང་དུས། ད་འོ་ན་ཕྱི་རོལ་པའི་གྲུབ་མཐའ་འགའ་ཞིག་གི་ནང་ལོགས་ལ་བྱེད་པ་པོ་རང་དབང་ཡོད་པ་ཞིག་ནི་བཤད་ཀྱི་འདུག་པ། ད་དཔེར་ན། ཐོག་མར་ཨེ་ནི་གྲངས་ཅན་པའི་ད་ལྟ་གྲངས་ཅན་པའི་འདོད་པ་འགོག་ཡིན་པ་རེད། གཞན་ནི། ངོ་བྱེད་ནི་དེ། གྲངས་ཅན་པའི་ཨེ་ནི། བདེ་སྡུག་ལ་སོགས་པའི་རྣམ་འགྱུར་རྣམས་རང་དབང་དུ།

བདག་ཅེས་བརྟགས་པ་ལོངས་སྤྱོད་པ་པོའི་བདག་ཅེས་བརྟགས་པ་གང་ཡིན་པ། གང་ཡིན་པ། གང་ཡིན་པ་དེ་དག་ལས། བདག། དེ་ཉིད་བདག་ནི་འབྱུང་བྱ་ཞེས་ཟེར་ནས། གཙོ་བོ། སྤྱི་གཙོ་བོ་ཟེར་ཏེ། རྣམ་འགྱུར། ཐ་དད་པ་སྤྲུལ་མཁན་གྱི། རྣམ་འགྱུར་ཐ་དད་པའི་བྱེད་པ་པོ། ཡིན་པའི་སྤྱི་གཙོ་བོ་དོན་དམ་བདེན་པ། ཨོ། ཨེ་ནས་སྤྱི་གཙོ་བོ་དེ་ཉིད། རྣམ་འགྱུར་རྣམས། བསྐྱེད་པའི་ཆེད་དུ་བདག་ནི་འབྱུང་བར་བྱ་ཞེས་ཆེད་དུ་བསམས་ཤིང་འབྱུང་བ་མེད་དེ། མེད་པའི་རྒྱུ་མཚན། གཙོ་བོ་རང་ཉིད་མ་སྐྱེས་པར་ནི་རང་འབྲས་རྣམ་འགྱུར་རྣམས་སྐྱེས་པ་དེ་མི་འོང། སྐྱེས་པ་དེ་མེད་ན། དེ་ཚེ་གཙོ་བོ་དེ་ལས་རྣམ་འགྱུར་དེ་རྣམས་སྐྱེ་བར་འདོད་པ་དེ་གང་ཡིན་ཏེ་སྐྱེ་བར་འདོད་པ་མི་འཐད། མདོར་ན་རང་དབང་བྱེད་པོ་འགའ་ཡང་མེད་ཅེས་པ་རེད། དེ་ནས། རྟག་གཅིག་རང་དབང་བའི་བདག་ཅིག། འོ་ག་དག་གྱུར་བདེ་སྡུག་ལོངས་སྤྱོད་པ་པོའི་བདག་རྟག་པ་ཅིག། བདག་རྟག་པ་ཅིག་འདོད་དེ་ངེས་ཀྱི་དེ་འདྲའི་གི་རྟག་པ་ཅིག་ཡོད་པ་ཡིན་ན་རྟག་བདག་དེ་ཡུལ་ལ་རྟག་ཏུ་ལོངས་སྤྱོད་པའི་སྒོ་ནས་གཡེང་བར་འགྱུར་བས། ཡུལ་མི་འཛིན་པའི་དུས་མེད། ཡུལ་མི་འཛིན་པའི་དུས་མེད་པ་ཡིན་དུས་ཙ་ནས། དེ་ལོངས་མི་སྤྱོད་པའི་དུས་ཅན་གྱི་འགག་པར་འགྱུར་བ་འགག་པར་འགྱུར་བའི་དུས་ནི་ནམ་ཡང་ཡོད་པ་མ་ཡིན་ནོ། ཅི་སྟེ། ད་ལོངས་སྤྱོད་པ་པོའི་བདག་དེ་རྟག་པ་ཞིག་ཡིན་ན་ནི། ནམ་མཁའ་བཞིན་དུ་འབྲས་བུ་སྐྱེད་པའི་བྱེད་པ་མེད་པར་མངོན་ལ། ནམ་མཁའ་བཞིན་དུ་འགྱུར་བ་མེད་པ་ཞིག་ཡིན་པ་ཡིན་ན་ནི་རྐྱེན་རྣམས་གཞན་དང་ཕྲད་པའི་ཚེ་ན་ཡང། བདག་དེའི་ངོ་བོ་འགྱུར་བ་མེད་པ་ཅིག་ཡིན་པ་ལ་རྐྱེན་གྱིས་ཅི་བྱར་ཡོད་དེ་རྐྱེན་གྱིས་བྱར་མེད། རྒྱུ་རྐྱེན་གཞན་གྱིས་གྲོགས་བྱས་པའི་ཚེ་ན་ཡང་བདག་དེའི་ངོ་བོ་སྔོན་གྱི་རང་བཞིན། དེ་ཀ་ཡིན་ན་རྒྱུ་རྐྱེན་གཞན་གྱིས་བྱས་པས་རྟག་པའི་བདག་དེ་ལ་ནི་ཕན་པ་ཅི་ཞིག་བྱེད། ངོ་བོ་སྒྱུར་བའི་ཕན་པ་མི་བྱེད།

དེ་གཉིས་པོ་དེ་ནི་འོག་པའི་ངོ་བོ་ཐ་དད་པ་ཟེར་ནས་མི་འདུག་ག་དག་པའི་དོན་གཞན་པ་ཡིན་དུས་ས་ནས་ག་དག་བདག་གཅིག་འབྲེལ་གྱི་འབྲེལ་བ་མི་འཐད། རྟག་པ་ཡིན་དུས་ས་ནས་ཨེ་ནི་རྒྱུ་འབྲས་ཀྱི་རྣམ་གཞག་མི་འཐད་རྒྱུ་འབྲས་ཀྱི་ག་སོགས་རིག་པ་ཀྱི་ཚུལ་མི་འཐད་པ་ཡིན་དུས་ས་ནས་དེ་བྱུང་གི་འབྲེལ་བ་ཡང་མི་འཐད་པ་ཡིན་པས་འབྲེལ་བ་གཉིས་པོ་གང་ཡང་མེད་པས་འབྲེལ་བར་འགྱུར་བ་གང་ཞིག་ཡོད་དེ་མེད། དེ་ལྟར་ཨེ་ནི་གཙོ་བོ་ལ་སོགས་པ་དང། ཅིག་རང་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བདག་ལྟ་བུ། དེ་འདྲའི་གི་བདག་རྣམ་གཞག་འདོད་པ་ནི་གྲུབ་མཐས་བཏགས་པ་ཁོ་ན་ཡིན་མ་གཏོགས་དངོས་པོའི་གནས་ཚོད་ལ་ཡོད་པ་ཅིག་མ་རེད། དེ་འདྲའི་ཡིན་པ་ཡིན་དུས་དེ་ལྟ་ན། འབྲས་བུ་སྐྱེ་བའི་བྱ་བྱེད་ཐམས་ཅད་གཞན་གྱི་དབང་ལས་བྱུང་བ་ཡིན། རྒྱུ་རྐྱེན་ཚང་བ་དེ་ཡི་དབང་གིས་ཨེ་ནི་འབྲས་བུ་དེ། མི་སྐྱེ་བའི་རང་དབང་མེད། དེ་ལྟར། དེ་དག་ནི། འབྲས་བུ་དེ་རྒྱུ་རྐྱེན་ལ་བརྟེན་ནས་སྐྱེ། རྒྱུ་རྐྱེན་དེ་ཡང་རང་སྐྱེད་བྱེད་ཀྱི་རྒྱུ་རྐྱེན་ལ་བརྟེན་ནས་སྐྱེ། དེ་ཡང་རང་སྐྱེ་མཆེད་ཀྱི་རྒྱུ་རྐྱེན། འོ་འདུག་བྱས་ནས་གང་དག་པའི་ཕན་ཚུན་བརྟེན་པའི་སྒོ་ནས་ནི་གྲུབ་བསྡད་པ་ཞིག་མ་གཏོགས་རྐྱེན་མེད་པ་རྐྱེན་གཅིག་གི་རང་དབང་གི་སྒོ་ནས་བྱུང་བ་གཅིག་ཀྱང་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོའི་ལྷན་སྐྱེས་བློ་ལ་ཡ་བའི་གནོད་བྱེད་ཀྱི་དགྲ་བོ་ལྟ་བུ་བློ་ལ་ཤར་ཡོང་དུས་ས་ནས་དགྲ་བོ་ཁོ་རང་ལྟོས་པ་མེད་པའི་སྒོ་ནས་གྲུབ་བསྡད་མཁན་ཅིག་རེད། དགྲ་བོ་དེས་གནོད་པ་བྱེད་ཡ་དེས་རང་དབང་གི་སྒོ་ནས་གནོད་པ་སྐྱེལ་བ་འདྲ་བ་ཞིག་མཐོང་ནས་དེ་འདྲས་ཀྱི་ཐོག་ནས་ཨེ་ནི། ཨ་པེ་ནག་ཐིག་རུབ་སྟེ་དགྲ་བོ་ཁོ་ར་ཁྲོ་ཡོང་གི་ཡོད་རེད་བ། དཔེར་ན་ང་རང་ཚོ་ཁོང་ཁྲོ་ཟ་ཡ་འདི། དགྲ་བོས་དངོས་སུ་དཔེར་ན་མེ་མདའ་བརྒྱབ་ནས་བྱས་པ་ཡིན་ན། ལུས་རྨས་པ་ལུས་ངོ་ཐོག་བྱེད་ལུས་རྨས་ངོ་ཐོག་གཏོང་མཁན་དེ་རྡེའུ་དེ་ཡིན་པ་རེད་དེ་རྡེའུ་ལ་མི་ཁྲོ། ད། ཡང་དགྲ་བོ་དེ་བརྒྱུད་ནས་གཤམ་ལ་ཐོན་ཡོང་གི་རེད། བརྒྱུད་ནས་བསམ་བློ་བཏང་ཡོང་དུས་དགྲ་བོའི་སེམས་རྒྱུད་འཁྲུགས་ནས་ཨེ་ནི་ཁོ་མེ་མདའ་རྒྱབ་ཡོང་བ་ཡིན་དུས་ས་ནས་འཁྲུག་མཁན་གྱི་རྩ་བ་ཕ་གིའི་དགྲ་བོ་ཁོ་ར་པའི་སེམས་པས་དཀྲུགས་ཡོང་མཁན་གྱི་ཉོན་མོངས་ལ་ཡང་མི་ཁྲོ། ཉོན་མོངས་དེ་ཕག་ཤ་རྩ་བའི་པའི་ཕུག་གི་དང་ཅིག་པའི་ག་ཟུག་ཕ་གིའི་གནོད་པ་དེ་བས་དྲངས་ཡོང་མཁན་གྱི་ཉོན་མོངས་ལ་ཡང་མ་ཁྲོ། དངོས་སུ་ལུས་ལ་གནོད་མཁན་གྱི། བའི་མཚོན་ཆ་ལ་ཡང་མ་ཁྲོ། དེ་གཉིས་ཀྱི་བར་གསེང་ལ་དེ་མི་དེ་ང་ཚོ་ཁྲོ་བསྡད་མཁན་ཆགས་རེད་བ། ད་དངོས་སུ་མི་དེས་བྱས་པ་རེད་བསམ་པ་འདྲ་ཅིག་གིས། འོ་ད་དེ་བས་ལྟོས་པ་མེད་པའི་སྒོ་ནས་རང་དབང་གི་སྒོ་ནས་རང་ལ་གནོད་པ་སྐྱེལ་བ་ལྟ་བུ་ཞིག་སྣང། སྣང་བ་ལྟར་དུ་ཞེན་ནས་ཨེ་ནི་ང་ཚོ་ཁོང་ཁྲོ་ཟ་བསྡད་ཀྱི་འདུག་བ། དེ་འདྲ་སོང་བ་ཡིན་དུས་ས་ནས་འདུག་བྱས་ནས་འོ་ད་དགྲ་ཁོ་རང་རང་དབང་གི་སྒོ་ནས་གྲུབ་ཡོད་མ་རེད་རྐྱེན་ཚོགས་པའི་སྟེང་ནས་ཡོང་བ་རེད་རྐྱེན་སྣ་ཚོགས་པ་ཅིག་གིས་དང་ཨེ་ནི། ཕན་ཚུན་ལྟོས་ནས་ཡོང་བསྡད་པ་ཅིག་རེད་དེའི་གྲས་ལ་སོ་སོ་ཡང་ཚུད་བསྡད་མཁན་ཅིག། གནོད་ས་ཞིག་ཡོད་ཙང་གནོད་བྱེད་དེ་ནི་ཁྲོ་ཡོང་གི་ཡོད་རེད། སོ་སོའི་ཅིག་ད། དངོས་སུ་དཔེར་ན་ཚེ་འདི་ག་རང་ལ་གནས་སྐབས་དེ་ག་རང་གི་རྣམ་འགྱུར་ཅིག་གི་ཐོག་ནས་ཡོང་བསྡད་ཀྱི་ཡོད་ཀྱི་རེད། དེ་མེད་ན་ཡང་ཚེ་རབས་སྔ་མ་རྣམས་ཀྱི་ལས་དང། དང་ཅིག། ལས་ཀྱི་པའི་འབྲེལ་བའི་དབང་ལས་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ཕྱི་མ་སོ་སོའི་ཡིན་ནོ་བསྡད་པ་ཅིག་འདུག་ཟེར་ནས་རྐྱེན་ཚོགས་པ་མང་པོ་ཞིག་གི་ཐོག་ནས་ཡོང་བསྡད་པ་དེ་བསམ་བློ་འཁོར་ཡོང་དུས་ཨེ་ནི། དཔེ་དེ། དཔེ། ག་ཚོགས་རེད་དཔེ། ལེ་ལན་བདའ་ས་རུ་ཅིག་གིས་རྡོག་རྡོག་ཅིག་ཁྱོན་ནས་རྙེད་ཡ་མི་འདུག་བ། དེ་འདྲའི་ཡིན་དུས་པའི་ཁོང་ཁྲོ་ཟ་ས་ནི་པའི། པའི་དྲ་མ་འདི་སོང་ངས་ཀྱིས་འདི་ཡིན་ཟེར་ནས་མཛུབ་གུ་བཙུགས་ས་ཞིག་བསྡད་ཀྱི་མི་འདུག་པ་ཁོ་རྐྱེན་སྣ་ཚོགས་པའི་དབང་ནས་ཡོང་བསྡད་པ་ཅིག་གིས། འོ་དེ་འདྲའི་གི་ཐོག་ནས་ནི་དག་བསམ་བཏང་ཡོང་དུས་གང་དག་ཅིག་གིས་ང་ཚོའི་ཁོང་ཁྲོ་ཟ་ས་ཅིག་གི་ཡུལ་པའི་རང་མཚན་པ་རུ་པ་ཞིག་གིས་པའི་ཁོ་གཞན་དག་སུ་གཅིག་ལ་པའི་ལས་ཁག་མེད་བསྡད་པ་པའི་ལེ་ལན་རྩ་བ་རུ་ཐུག་ས་དེ་འདི་རེད་ཟེར་ནས་འཛུགས་ས་ཅིག་མེད་པ་ཆགས་ཡོང་གི་ཡོད་རེད་འདི་ཁྱད་པར་ཅིག་འདུག་པ། དེ་འདྲའི་ཡིན་པ་ཡིན་དུས་དེ་ལྟར་ཤེས་ནས། སྤྲུལ་པ་ལྟ་བུའི་དངོས་པོ་ཀུན་ལ་ཁྲོ་བར་མི་འགྱུར་བ་དེ་ལྟར་བྱ། འོ་ན། དེ་དག་ཡེ་ནས་ཞིག་གི་ཕན་དང་གནོད་པ་སྲིད་ལ་རྫུས་བྱས་ཏེ་རྐྱེན་སྣ་ཚོགས་པའི་དབང་གིས་འབྱུང་བར་བྱས་ནས། པའི་རང་དབང་གི་སྒོ་ནས་གྲུབ་པ་ལྟ་བུར་སྣང་ཡང་རང་དབང་གི་སྒོ་ནས་གྲུབ་པ་མེད་སྟེང་སྒྱུ་མ་ལྟ་བུ་སྤྲུལ་པ་ལྟ་བུ་དེ་འདྲ་ཡིན་པ་ཡིན་ན། ཁྲོ་བ་ཁོ་རང་བཟློག་དགོས་ཡ་མི་འདུག་ག་ཞེས་ལབ་པ་ཡིན་ན།

རེ་དང་ཅིག་ཞེ་སྡང་ལྟ་བུའི་བཟློག་བྱ་དེ་ལ་བརྟེན་ནས་ཨེ་ནི་རེ་དང་ཅིག་སྡུག་བསྔལ་རྣམ་པ་སྣ་ཚོགས་ཡོང་བསྡད་ཀྱི་ཡོད་རེད་དེ་འདྲ་སོང་བ་ཡིན་དུས་ད་ནི་སྡུག་བསྔལ་མི་འདོད་པ་ཡིན་དུས་སྡུག་བསྔལ་གྱི་རྒྱུར་གྱུར་པའི་སྒྱུ་མ་ལྟ་བུའི་རྒྱུ་དེ་ཨེ་ནི་འགོག་དགོས་པ་རེད། དེ་ལ་བརྟེན་ནས་སྡུག་བསྔལ་རྣམས་ཡོང་བ་རེད་རེ་དང། ཡིན་པ་འདྲ། ང་བ་ཅན་ནི་གང་འདྲ་བའི་སྒྱུ་མ་ལྟ་བུའི་སྡུག་བསྔལ་དྲངས་ཡོང་མཁན་གྱི་ཨེ་ནི། སྒྱུ་མ་ལྟ་བུའི་ཁྲོ་བ་དེ་བཟློག་དགོས་པ་རེད། དེ་འདྲ་ཡིན་པ་ཡིན་དུས་ས་དེ་ཡང་ཨེ་ནི། ག་སོགས་པའི་སྒྱུ་མ་ལྟ་བུའི་སྒྱུ་མ་ལྟ་བུར་ཤེས་པ་དེ་གོམས་པ་ལ་བརྟེན་ནས་བདེན་འཛིན་འགག་དེ་ལ་བརྟེན་ནས་ཨེ་ནི། ག་སོགས་རེ་ཕ་གི་ལས་རྣམས་འགག་དེ་ལ་བརྟེན་ནས་སྡུག་བསྔལ་རྣམས་རྒྱུན་ཆད་པར་འགྱུར་ཞིང། དེ་ལྟ་བུའི་སྡུག་བསྔལ་བྲལ་བའི་འགོག་པ་དེ་འདོད་པ་ཡིན་པས་ནི། དེ་དང་སྒྱུ་མ་ལྟ་བུའི་བཟློག་བྱེད་ཀྱིས་སྒྱུ་མ་ལྟ་བུའི་བཟློག་བྱ་བཟློག་པ་དེ་རིགས་པ་ཡིན། རྒྱུན་ཆད་འགྱུར་འདོད་མི་རིགས་མེད། རྒྱུ་མཚན་དེ་བས་ན། དགྲའམ་མཛའ་ཡང་རུང་སྟེ་མི་རིགས་བྱེད་པ་མཐོང་གྱུར་ན་འདི་འདྲའི་རྐྱེན་ལས་གྱུར་ཏོ་ཞེས་དེ་ལྟར་སོམས་ཏེ་བདེ་བར་མནོས། གལ་ཏེ། རྐྱེན་གྱིས་དང་རྐྱེན་གཞན་ལ་རག་ལས་པ་མ་ཡིན་པར་རྐྱེན་གཞན་ལ་ལྟོས་པ་མེད་པར་རང་དབང་ངམ་རང་དགས་འགྲུབ་པར་འགྱུར་ན་ནི། སེམས་ཅན་སུ་འགའ་ཡང་སྡུག་བསྔལ་མི་འདོད་པ་ཤ་སྟག་ཡིན་པས། སེམས་ཅན་འགའ་ཡང་སྡུག་བསྔལ་མི་འདོད་པས། ལུས་ཅན་དག་ནི་ཐམས་ཅད་ཀྱང་སུ་ལ་ཡང་སྡུག་བསྔལ་འབྱུང་བར་མི་འགྱུར་བ་ཞིག་ཡིན་དགོས་རྒྱུ་ལ་དང། མི་འདོད་བཞིན་དུ་སྡུག་བསྔལ་སྣ་ཚོགས་ཡོང་བསྡད་པ་འདི་ཀས་ནི་རང་དབང་གི་སྒོ་ནས་བྱ་བ་མེད་པ་དེ་གསལ་པོ་རེད་གསུངས་ཏེ། རྨོངས་པའི་དབང་ལས། བག་མེད་པར་གྱུར་པའི་གྱུར་པའི་དབང་གིས་དབང་གིས་ནི། བག་མེད་པས་ནི། རང་ཉིད་རང་ལ་མི་བརྩེ་བ་སུ་ཡོང་གི་མ་རེ་ཏེ་ཡིན་ནི། བག་མེད་པར་གྱུར་པའི་དབང་གིས་བདག་ལའང་བདག་གིས་ཚེར་མ་ལ་སོགས་པའི་གནོད་པ་བྱེད་པ། ར་ཅི་སོ་སོ་སོ་པའི་མགོ་ལ་གཞུ་བ་འགྲོ་སོ་སོ་སོ་པའི་སྐེ་འགག་ནི་ཤི་ཡང་འགྲོ་སོ་སོ་སོ་པའི། ར་བའི། དུག་འདི་ཟས་ནི་པས་ཤི་ཡང་འགྲོ་སོ་སོ་སོ་པའི་གཡང་ལ་མཆོངས་ནི་ཤི་ཡང་དེ་འདྲས་ཡོང་བསྡད་ཀྱི་ཡོ་རེ་བྱ་བའི།

སྐེ་འགགས་པ་དང། ཁ་ཤས་པའི་གཡང་སར་མཆོང་བ་དང། དེ་ག་ནང་བཞིན་དུག་དང་མི་འཕྲོད་པ་བཟའ་བ་དང། བསོད་ནམས་མ་ཡིན་པའི་སྤྱོད་པ། རང་སྲོག་རང་གིས་པའི་གཅོད་པ་ལ་སོགས་པའོ། དེ་འདྲ་གི་སྒོ་ནས་རང་ལ་གནོད་པ་བྱེད་པ་ཡོད། གང་ཚེ། སེམས་ཉོན་མོངས་པའི་གཞན་དབང་དུ་གྱུར་ནས། དང་པའི། པའི་སེམས་རབ་ཏུ་མ་ཞི་བ་པའི་མཐུ་ཆེན་པོར་གྱུར་པའི་སྐབས་ལ། བདག་སྡུག་ཉིད་ཀྱང་གསོད་པར་བྱེད་པ་ཡོད་ན། དང་གནས་སྐབས་དེ་ལྟ་བུའི་ཚེ། ཨེ་རེད། དེ་འདྲའི་གི་པའི་དགའ་ཕྱོགས་རེ་ཉོན་མོངས་པ་པའི་ཤུགས་དྲག་ཏུ་འཕེལ་བར་འཕེལ་བས་དང་འཕེལ་བར་གྱུར་པའི་སེམས་ཅན་དེ་དག་སེམས་ཅན་གཞན་གྱི་ལུས་ལ་གནོད་པ་མི་བྱེད་པ་ཇི་ལྟར་འགྱུར་ཏེ། དང་འགྱུར་གྱི་རེད། རང་སྲོག་རང་གིས་བཅད་པ་ཡོང་གི་ཡོད་རེད་དེ་ཡིན་དུས་སེམས་ཅན་གཞན་ལ་ཡང་དག་དང་ཅིག་འཚེ་བ་བྱེད་པ་ལ་ཡ་མི་དགའ་བ་ཏན་ཏན་ཡོང་གི་རེད་བྱས་པ་རེད། དེའི་རྩ་བ་དེ། ཨེ་རེད། སེམས་ཉོན་མོངས་པའི་གཞན་དབང་དུ་གྱུར་ནས། དེ་དག་གང་དག་པའི་སྨྱོན་པ་ནང་བཞིན་ཆགས་བསྡད་ཀྱི་ཡོད་རེད། སྨྱོན་པ་ནང་བཞིན་ཆགས་ནས་སོ་སོས་སོ་སོ་གསོད་ཀྱི་ཡོད་ན་མི་གཞན་དག་ལ་ཡང་གནོད་པ་བྱེད་པར་ལོས་ཡོང་གི་རེད། དེ་སྙིང་རྗེ་བའི་ཡུལ་རེད་མ་གཏོགས་ཁྲོ་བའི་ཡུལ་མིན་པ་ཅིག་ཆགས་འདུག་བ། ཉོན་མོངས་སྐྱེས་པས་དེ་ལྟ་བུར་ཉོན་མོངས་པའི་དགྲ་བོ་དེ་སྐྱེས་ནས་དེ་དག་མངོན་དུ་གྱུར་ནས་ཁོ་ཤུགས་དྲག་ཏུ་འཕེལ་ཡོང་དུས། དེ་ལྟ་བུར་བདག་གསོད་ལ་སོགས་ཞུགས་པ་ལ་སྙིང་རྗེ་སྐྱེ་དགོས་པ་རེད། སྙིང་རྗེ་བརྒྱ་ལ་མ་སྐྱེས་ན་སྙིང་རྗེ་སྐྱེ་འོས་པ་དེ་ལ་ཡང། གལ་ཏེ་བརྒྱ་ལ་སྙིང་རྗེ་མ་སྐྱེས་ན་ཡང་ཁྲོ་བར་འགྱུར་བ་ཅི་ཐ་ཚིག་ཟེར། ཨོ་རྒྱུ་མཚན་གཞན་ཡང། ཨོ་དེ་རྒྱུ་མཚན་གཞན་ཡང། གལ་ཏེ་གཞན་ལ་འཚེ་བ་བྱེད་པ་དེ། བྱིས་པ། སོ་སོ་སྐྱེ་བོ་ཕལ་པ་རྣམས་ཀྱི་རང་བཞིན་ནམ་གཤིས་ཀ་ཅིག་ཁོ་རང་ཡིན་པ་ཡིན་ན་ནི། དེ་ལ་ཁྲོ་བ་མི་རིགས་ཏེ། མི་རིགས་པའི་རྒྱུ་མཚན་ག་རེ་ཟེར་ན། བསྲེག་པའི་རང་བཞིན་མེ་ཟེར་མཁན་དེ་གྲུབ་ཙམ་ནས་བསྲེག་པའི་རང་བཞིན་དུ་ཚིག་པའི་རང་བཞིན་དུ་ག་ལ་ཚིག་ཡག་གི་རང་བཞིན་དུ་ཡོད་པ་ཡིན་དུས། ཨེ་ནི། མེས་ཚིག་པ་ལ། ཨེ་ནི། མེ་ལ་ཡང་ཚིག་པ་ཟ་མེ་ལ་ཡང་ཁྲོ་ཡག་ཁྲོ་དོན་ཡོད་མ་རེད། ཁོ་མེ་ཁོ་རའི་རང་བཞིན་རེད་རང་བཞིན་དེ་ཨེ་ནི། སོ་སོ་དང་པོ་ནས་རང་མེའི་འཁྲིས་ལ་ཡང་མ་ཕྱིན་པ་བྱས་ཏེ་གཡོལ་རྒྱུ་རེད་མ་གཏོགས་མེས་བསྲེག་གི་འདུག་ག་ཟེར་ནས་མེ་ལ་ཡང་ཁྲོ་རིགས་ཀྱི་མ་རེད། བསྲེག་པའི་རང་བཞིན། མེ་ལ་བཀོན་པ་མེ་ལ་ཁྲོ་བ་དང་འདྲའོ། འོན་ཏེ་སེམས་ཅན་ལ་ཡང་ཞེ་སྡང་སྐྱེས་སེམས་ཅན་ལ་དམིགས་ནས་ཞེ་སྡང་སྐྱེས་ནས་གནོད་པ་སྐྱེལ་ཡ་འདི། སྐྱོན་འདི། རྐྱེན་གྱི་དབང་ལས་གློ་བུར་དུ་བྱུང་བ་ཞིག་ཡིན་ན་ནི་སྐྱོན་འདི་གློ་བུར་བ་ཞིག་ཡིན་པ་ལ། གློ་བུར་བ་ཡིན་ལ། སེམས་ཅན་གྱི་རང་བཞིན་ལྷན་སྐྱེས་དེ་དེས་ཤིང་མཛངས་པ་དེས་པ་སྟེ་དེས་ཤིང་མཛངས་པ་ཞིག་ཡིན་པ་ན་འོ་ནའང་ཁྲོ་བ་མི་རིགས་ཏེ། སེམས་ཅན་གྱི་ཁྲོ་བ་གློ་བུར་དུ་བྱུང་བ་ཞིག་ལས་ཁོ་རང་གི་རང་གཤིས་རང་དེས་ཤིང་མཛངས་པའི་བཟང་པོ་ཞི་བ་ཡིན་དུས་གློ་བུར་དུ་བྱུང་བ་དེ་རྒྱུ་མཚན་དུ་བྱས་ཏེ་རང་བཞིན་རང་ཅིག་རང་བཞིན་བཟང་བའི་སེམས་ཅན་ལ་ཡང་ནི་ཁྲོ་རིགས་ཀྱི་མ་རེད། དཔེར་ན། མཁའ་ལ་གློ་བུར་དུ་དུ་བ་འཐུལ་བ་ན་མཁའ་ལ་བཀོན་མི་རིགས་པ་བཞིན་ཡིན་གསུངས། ཡང་དངོས་དང་བརྒྱུད་པའི་སྒོ་ནས་གནོད་པ་བྱེད་མཁན་ག་རེ་རེད་བརྟགས་པ་ཡིན་ན། བརྟགས་ནས་ཡང་གཅིག་ཁྲོ་མི་རིགས་པ་གསུངས་ནས་དེ་ཡང། དངོས་སུ་རང་ལ་ཡ་ད་ཅིག་དཔེར་ན་ཕ་རོལ་དགྲ་བོས་རང་ལ་བའི་རྒྱུག་པས་གཞུས་བྱས་དེ་འདྲས་ཀྱི་ཐོག་ནས་ཡ་ད་བའི་ན་ཟུག་ཡོང་བསྡད་པ་དང་དེ་འདྲས་ཀྱི་ཐོག་ནས་ཁྲོ་བ་ཡིན་ན་དེ་འདྲས་ཀྱི་ཐོག་ནས། ཨེ་ནི། ག་འདྲ་བའི་ཕ་རོལ་པོ་ལ་ཡང་ལན། ཕ་རོལ་པོ་ལ་ཡང་པའི་ཁྲོ་སེམས་རུ་སྐྱེས་ཡོང་དུས་ཨེ་ནི། དེ་དང། དངོས་སུ། སོ་སོའི་ལུས་ལ་ཡང། བསྐལ་པའི་སྡུག་བསྔལ་དྲངས་ཡོང་མཁན་དེ་ནི་དབྱུག་པ་ལ་སོགས་པ་ཡིན་པ་རེད། དབྱུག་པ་དང། དགྲ་དབྱུག་པ་ལ་སོགས་པ་མདོར་ན་བའི་དབྱུག་པ་དང་བའི་མདེའུ་དང། བ་དང་དེ་ཚོའི་གྲས་དེ་ད་ཆགས་ཡོང་གི་ཡོད་པ་བྱས། དབྱུག་པ་ལ་སོགས་དངོས་བཀོལ་ཏེ།

གལ་ཏེ་དབྱུག་པ་འདི་ཁག་ཡོད་མ་རེད་དབྱུག་པ་སྐུལ་མཁན་དེ་གིས་ལན་པ་རེད་ཟེར་ལབ་པ་ཡིན་ན། དབྱུག་པ་སྐུལ་མཁན་གྱི་རང་མི་དེ་ཡང་སེམས་ཉོན་མོངས་པའི་གཞན་དབང་དུ་སོང་བའི་དབང་གིས་ཨེ་ནི་རང་དབང་མེད་པར་དབྱུག་པ་འཕེན་ཡོང་བ་ཡིན་དུས་ཙང་ནི། བརྒྱུད་ནས་ཁྲོ་ན་ནི། རྩ་བའི་བོད་སྐད་ག་སོགས་རེད། སྐུལ་མཁན་རེ་བ་སྐུལ་བྱེད་དེ་ལ་བསམ་བཏང་པ་ཡིན་ན་ནི་ཞེ་སྡང་ལ་ཁྲོ་དགོས་རེད། གལ་ཏེ་འཕེན་པ་ལ་ཁྲོ་ན། དེ་ཡང་ཞེ་སྡང་གིས། དབང་མེད་དུ་རྦད་པ་ཡིན་པས་ཉིས་ན་སྟེ་ཅིས་ཀྱང་ནི་ཞེ་སྡང་ལ་ཁྲོ་བར་རིགས་ཀྱི་རེད། དེ་ཙམ་དུ་མ་ཟད་བདག་གིས་སྔོན་ཆད་སེམས་ཅན་ལ་འདི་འདྲ་བ་ཡི་གནོད་པ་ཕར་བྱས་ནས། དེའི་འབྲས་བུ་ལ་ཡང་ད་ལྟ་བདག་ལ་གནོད་པ་འདི་ལྟ་བུ་བྱུང་བ་རེད། དེ་འདྲ་ཡིན་པ་ཡིན་དུས་དེ་བས་སེམས་ཅན་འཚེ་བྱེད་པ་བདག་ལ་གནོད་པ་འདི་འབྱུང་རིགས། རང་གིས་ཕར་གནོད་པ་བྱས་པ་དེའི། ཨེ་ནི་འབྲས་བུའམ། ད་ལྟ་དེ་ཡི་ནི། དབང་ལས་ད་ལྟ་གཞན་གྱིས་རང་ལ་ཡང་ཨེ་ནི་གནོད་པ་བྱེད་ཡག་འདི་བྱུང་བ་རེད་དེ་འདྲ་ཡིན་དུས་མཐར་གཏུགས་ན་ང་རས་ལན་པ་རེད། དེ་ཙམ་དུ་མ་ཟད། ཕ་རོལ་པོས་འཕེན་ཡོང་ཡག་གི། ཕ་རོལ་དེ་ཡི་དགྲ་བོ་དེ་ཡི་མཚོན་དང། མཚོན་གྱིས་རྨས་པ་བྱེད་སའི་བདག་གི་ལུས་གཉིས་ཀ། དང་ཉོན་མོངས་པས་བསྐྱེད་པའི་ཟག་བཅས་ཀྱི་སྡུག་བསྔལ་གྱི་རང་བཞིན། དང། གང་དག་སྡུག་བསྔལ་གྱི་རང་བཞིན། འོ་ད་བས་སྡུག་བསྔལ་གྱི་རྟེན་བྱེད་མཁན་ཅིག་ཆགས་ཀྱི་ཡོད་པ་ཡིན་དུས་ཙང་ནས། འོ་ད། དེའི་དབང་ལས་སྡུག་བསྔལ་དེ་བྱུང་བ་རེད། དེ་འདྲ་ཡིན་པ་ཡིན་དུས་མཚོན་དེ་ཡང་སྡུག་ཆགས་རེད་ལ། མཚོན་དེ་ཕོག་སའི་རང་གི་ལུས་དེ་ཡང་སྡུག་རྒྱུ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་གཉིས་ཀ་སྡུག་བསྔལ། ཕྱི་མ་འདྲེན་པའི་རྒྱུ་ཡིན་ཏེ། རྒྱུ་མཚན་དེས་ན། དེ། མཚོན། རེད། གཉིས་ཀ་སྡུག་བསྔལ་གྱི་རྒྱུ་དང། དགྲ་བོ་དེས། མཚོན་ཕྱུང། རང་གི། བདག་གིས་ལུས་ཕྱུང་སྟེ། དེ་གཉིས་ཚོགས་པའི་སྟེང་ནས་ནི་སྡུག་བསྔལ་འདི་སྐྱེས་པ་རེད། འདི་འདྲ་ཡིན་དུས། དེ་གཉིས་ལས་སུ་གང་ཞིག་ལ། ཁྲོ་བར་བྱ་བ་དང་སུ་གང་ཞིག་ལ་མི་ཁྲོ་བ་ཨེ་ནི་བྱ་རིགས་ཀྱི་རེད། ལེ་ལན་གཉིས་ཀ་ལ་ཡོད་པ་རེད། དེ་ཡིན་པའི་རྒྱུ་མཚན་གཞན་ཡང། རྩ་བའི་ལུས་འདི། ད་བས་སྡུག་བསྔལ་གྱི་རྟེན་ཡིན་པའི་རྒྱུ་མཚན་འདི། ཁྲག་དང་ཆུ་སེར་བརྡོལ་བའི་ཤུ་བ་མི་ཡི་གཟུགས་འདྲ་བ། རེག་པ་ཅུང་ཟད་ཀྱང་བས་མི་བཟོད་པའི། སྡུག་བསྔལ་གྱི་རང་བཞིན་ཅན། དེ་ལ་སྲེད་ཅིང་ལྡོངས་པ་བྱས་ནས། སྡུག་བསྔལ་གྱི་ཕུང་ཁྲོལ་ཡིན་པ། སྡུག་བསྔལ་གྱི་ཕུང་ཁྲོལ་ཡིན་བཞིན་དུ། དེ་ལྟ་བུར་མ་མཐོང་བར། ད་དུང་བས་བཟང་པོ་ཡིན་བསམ་པའི་འདུ་ཤེས་འཁྲུལ་ནས་ཡོང་གི་ཡོད་པ་ཡིན་དུས་རང་བཞིན། དང་རང་བཞིན་གསལ་བར་མཐོང་བ་ལ་ལྡོང་ངམ། ད་ག་ད་པའི་ལོང་བ་ནང་བཞིན་གྱི། སྲེད་ལྡོངས། སྲེད་པའི་དབང་གིས་ལྡོངས་པ་ཟེར་ན་སྲེད་པའི་དབང་གིས་ལྡོངས་པ། བདག་གིས། དེ་ལྟ་བུའི་ཤུ་བ་མི་ཡི་གཟུགས་འདྲ་བ་རེག་ཏུ་མི་བཟོད་པ་སྡུག་བསྔལ་ཅན་གྱི་རང་བཞིན་དེ་རྩ་ཆེན་པོར་བཟུང་ནས། སོ་སོ་པའི་གལ་ཆེན་པོ་ཞིག་ལ་འབད་སོ་སོ་པའི་ལུས་སེམས་པའི་རྩ་ཆེན་པོ་ཞིག་ལ། བཟུང་ནས། དང། བདག་གིས་བཟུང་བ་དེ་ལ་བརྟེན་ནས། ཨ་ནི་སྡུག་བསྔལ་དེ་ཡོང་གི་ཡོད་དེ་འདྲ་ཡིན་པ་ཡིན་དུས། དེ་ལ་གནོད་པ། དེ་ཡི་དབང་གིས་སྡུག་བསྔལ་བྱུང་བ་ཡིན་དུས་མཐར་གཏུགས་ཡོང་དུས་རང་གི་ལས་འབྲས་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་དེ་ལ་གནོད་པ་བྱེད་པ་སུ་ལ་ཁྲོ། བྱིས་པ་སྡུག་བསྔལ་མི་འདོད་ཀྱང་སྡུག་བསྔལ་རྒྱུ་ལ་བརྐམ་པས་ན་བྱིས་པ་སྡུག་བསྔལ་མི་འདོད་ཀྱང་སྡུག་བསྔལ་གྱི་རྒྱུ། ཉེ་བར་ལེན་པའི་ཕུང་པོ་དང། ཨ་ནི་རྒྱུ་ཆགས་དང་སྡིག་པའི་ལས་ལ་བརྐམ་པས་ན། རང་གི་ཉེས་པས་ལན་ཏེ་ཨེ་ནི་གནོད་པར་གྱུར་པ་ཡིན་ལ། དེ་འདྲ་ཞིག་ཡིན་གྱི་ཡིན་གྱི་ཨེ་ནི་གཞན་ལ་ཁག་དཀྲིས་ཏེ་ཨེ་ནི་བཀོན་པའམ་ཅི་ཁྲོ་རུ་ཁྲོ་རུ་ཅི་ཞིག་ཡོད། དཔེར་ན་དམྱལ་བའི་སྲུང་མ་དང་དམྱལ་བའི་ལས་ཀྱི་དབང་གིས་གྲུབ་པའི་ཨེ་ནི་དམྱལ་སྲུང་ཚོ་དང། ད་ག་ནང་བཞིན་གྱི་ད་གཅིག་དམྱལ་བ་པའི་ལུས་པས་བསྲེག་གཏུབ་བྱེད་དམྱལ་བ་པའི་ལུས་པས་ག་དུ་བསྲེག་པ་དང་རལ་བ་ལ་སོགས་པ་བྱེད་མཁན་གྱི་རལ་གྲི་ལོ་མའི་ནགས་ཚལ། རྣམས། རལ་གྲི་ལོ་མའི་ནགས་ཚལ་ལྟར། རང་གི་ལས་ཀྱིས་གནོད་བྱེད་ཀྱི་གནོད་པ་འདི་བསྐྱེད་པ་ཡིན་པས་ན། ཨེ་ནི། གང་ཞིག་གང་ལ་ཁྲོ་བར་བྱ། གང་ཞིག་ལ་ནི་ཁྲོ་བར་བྱ། རང་གི་ལས་ཀྱིས་བསྐུལ་བ་ཡིན་དུས་དངོས་གནས་བྱས་ན། ད་བསྐུལ་མཁན་གྱི་ལས་དེ་ལ་ཁྲོ་དགོས་ཡ་རེད། བདག་གི་ལས་ཀྱིས་བསྐུལ་བར་བྱས་ནས་བདག་ལ་གནོད་བྱེད་རྣམས་འབྱུང་སྟེ། གནོད་པའི་བྱ་བ་དེས་ནི། ཨེ་ནི་གནོད་བྱེད་ཀྱི་སེམས་ཅན་དེ་དག་ཨེ་ནི་ལས་ངན་པ་བསགས་ནས། མདོ་དོན་རང་རང་གི་ལས་ཀྱིས་ཨེ་ནི་སེམས་ཅན་གྱི་ཕ་རོལ་པོས་རང་རང་གི་ལས་ཀྱི་དབང་གིས་ཨེ་ནི་སོ་སོ་ལ་སོ་སོ་མཐོང་དུས་ཙམ་ནས་མ་དགའ་བྱེད་མཁན་གྱི་དགྲ་ཅིག་བྱུང། དགྲ་དེས་རང་ལ་ཡང་གནོད་པ་བསྐྱལ། གནོད་པ་བསྐྱལ་ནས་སྡིག་པ་བསགས། སྡིག་པ་བསགས་པ་དེ་གིས་དགྲ་བོ་ཁོ་རང་དམྱལ་བ་ལ་འགྲོ་ཡག་གི་ལས་བསགས་ལས་འགྲུབ་ཡོང་གི་ཡོད་རེད། འདི་འདྲ་ཡིན་པ་ཡིན་དུས་མཐར་གཏུགས་ན་རང་གིས་དམིགས་རྐྱེན་བྱས་ནས་ཨ་ནི་དགྲ་བོ་དམྱལ་བ་ལ་འགྲོ་ཡག་གི་ཨེ་ནི། ད་གཅིག། གང་འདྲ་མཐུན་རྐྱེན་དེ་ངས་བྱས་པ་མ་རེད་པས། རྐྱེན་ངན་པ་བྱས་པ་མ་རེད་པས། རེད་དོ། བྱས་ནས། གནོད་པའི་བྱ་བ། གནོད་པའི་བྱ་བ་རང་ལ་དམིགས་ནས་དགྲ་བོ་དེ་གིས་བྱས། དེ་བྱས་པའི་རྐྱེན་གྱིས་དགྲ་བོ་སེམས་ཅན་དེ་དག་དམྱལ་འདོང་ན། དམྱལ་བར། འོག་གི་འདོང་བར་བྱས་ན། བརྒྱུད་ནས་བདག་གིས་གནོད་བྱེད་དེ་དག་མ་བརླག་གམ། མ་བརླག་གམ་སྟེ་བརླག་པར་བྱེད་པ་རེད། དེ་ལས་བཟློག་སྟེ། རང་གི་ངོས་ལ་ཆ་བཞག་ན། གནོད་བྱེད་དེ་དག་གནོད་བྱེད་ཀྱི་དགྲ་བོ་འདི་ལ་ཨེ་ནི་དམིགས་རྟེན་བཅས་ནས། དམིགས་རྟེན་བཅས་ནས་དེ་ལ་སྙིང་རྗེ་བསྒོམ། དེ་ལ་བཟོད་པ་བསྒོམ་དེ་ཡི་གནོད་པ་བྱེད་པ་ལ་བཟོད་པ་བསྒོམས་པས། བདག་གི་སྡིག་པ་སྔར་བསགས་མང་དུ་ནི་འབྱང་བར་འགྱུར་ལ། སྡིག་པ་སྡིག་པ་དག་ཡག་གི་རྒྱུ་བྱས་ནས་རང་ལ་གནོད་བྱེད་དེ་ལ་བརྟེན་ནས་བསོད་ནམས་ཆེན་པོ་བསགས་ཡག་ཅིག་གིས་དགེ་བ་མང་པོ་བསྒྲུབ་ཐུབ་ཡག་ཤེས། གནོད་བྱེད་དགྲ་བོ་དེ་བདག་ལ་བརྟེན་ནས་ལས་ངན་བསགས་ཏེ་དེ་དག་ནི་ཡུན་རིང་དུ་ཨེ་ནི་དེ་དག་ཅིག་སྡུག་བསྔལ་བའི་དམྱལ་བར་ཨེ་ནི་འདོང་འགྱུར།

འོ་ན་བདག་གིས་ཨེ་ནི་དགྲ་བོ་དང་ཅིག་དགྲ་བོས་གནོད་པ་སྐྱེལ་ཡག་གི་ཨེ་ནི་རྐྱེན་དུ་བྱས་ཡོད་ན་ཨེ་ནི་འོ་ན་ངས་སྡིག་པ་བསགས་པ་རེད་པས་ལབ་ན། མ་རེད། གལ་ཏེ་བདག་ལ་བཟོད་པའི་བསམ་པ་ཡི་ཡོན་ཏན་ཡོད་ན་དམྱལ་བར་འགྲོ་གི་མ་རེད་དམྱལ་བར་མི་འགྲོ། འོ་ན་དགྲས་རང་གི་ཕ་གིའི་བཟོད་པ་སྐྱེ་བའི་ཨེ་ནི་རྐྱེན་དུ་བྱས་པ་ཡིན་དུས་དགྲ་བོ་དེ་གའི་ཨེ་ནི་བསོད་ནམས་ཐོབ་ཀྱི་རེད་པས་དགྲ་བོ་དེ་གའི་བསོད་ནམས་བསགས་པ་རེད་པས་ལབ་ན་དེ་ཡང་མ་རེད། གལ་ཏེ་བདག་གིས་བཟོད་པ་བསྒོམས་ནས་ཨེ་ནི། ཕ་རོལ་དགྲ་བོས་རང་ལ་གནོད་པ་བྱས་པ་དེ་ལ་དམིགས་ནས་བཟོད་པ་རང་གིས་བསྒོམས་པ་རེད་མ་གཏོགས་ཕ་རོལ་པོས་བསྒོམས་པ་མ་རེད། དེ་འདྲ་ཡིན་པ་ཡིན་དུས་ས་ནས་བཟོད་པ་རང་གིས་བསྒོམས་པ་ཡིན་པས་ཕན་ཡོན་རང་ལ་ཡོང་གི་རེད་མ་གཏོགས་དགྲ་ལ་ཡོང་མ་རེད། གལ་ཏེ་བདག་གིས་བདག་བསྲུངས་ན། གནོད་བྱེད་དེ་གནོད་བྱེད་དེ་དག་ལ་ཨེ་ནི། འདིར་བསོད་ནམས་ཅི་ཞིག་བྱུང། འོན་ཏེ་ལན་དུ་གནོད་བྱས་ན་དེ་དག་བསྲུང་བར་མ་གྱུར་ལ། འོན་ཏེ། འོན་ཏེ་ཕ་རོལ་དགྲ་བོས་རང་ལ་གནོད་པ་བྱས་པའི་གནོད་ལན་དུ། ཨེ་ནི། ཕར་ཡང་གནོད་པ་བྱས་པ་ཡིན་ན་ནི། ཕ་རོལ་གནོད་བྱེད་དེ་དག་ཀྱང་བསྲུང་བར་མ་གྱུར་ལ་བདག་གི་དགེ་སྦྱོང་གི་སྤྱོད་པའང་ཉམས་པར་འགྱུར་ཨེ་ནི་གཉིས་མེད་ཆགས་པ་རེད། འོ་ད་དགེ་སྦྱོང་གི་སྤྱོད་པ་ཉམས་པར་འགྱུར་བས་དེས་ན་བཟོད་པའི་དཀའ་ཐུབ་ཀྱང་ཞིག་པར་འགྱུར། འོ་དེ་འདྲ་ཡིན་པ་ཡིན་དུས་ཨེ་ནི་ང་རང་ཚོ་ད་བཟོད་པ་སྒོམ་ཡག་དེ། ད་ཅིག་དགྲ་བོ་ལ་དམིགས་ནས་ཡོང་གི་ཡོད་ཨ། དེ་འདྲ་ཡིན་པ་ཡིན་དུས་ས་ནས་དགྲ་བོ་དྲིན་ཆེན་པོ་རེད་དྲིན་ཆེན་པོ་བསམ་དགོས་པ་རེད་བྱས་ནས་འོ་ད་འདི་གསུང་གི་ཡོད། ད་དེ་ནས། ད་འདི་ལུས་ལ་ཡང་དངོས་སུ་ཅིག་མཚོན་འདྲ་བོ་བརྒྱབ་ནས་ཅིག་སོ་སོ་ལ་དབྱུག་པ་དབྱུག་པས་བསྐོལ་བ་འདྲ་བོ་དེ་ག་ནང་བཞིན་གྱི་རེད་ད་ཅིག་གི་གར་ཤག་བརྫི་བ་དེ་པས་མཚོན་གྱིས་བསྣུན་པ་འདྲ་བོ་དེ་འདྲས་བྱུང་བ་ཡིན་ན་འོ་འདི་ཚོ་ལ་ཡང་ཨེ་ནི་ཅིག་བཟོད་པ་སྒོམ་སྟངས་འདི་ཅིག་གསུངས། ད་དེ་ནས་མི་ཡིས་ཅིག་ཁ་གཏོང་བ་འདྲ་བོ་ཅིག་མི་ཡིས་ཅིག་ཕ་གིའི་སྐྱོན་བརྗོད་བྱས་པའི་བཟོ་འདྲ་བོ་ད་འདི་ཚོའི་གྲས་ལ་ཨེ་ནི་ཡང་རེད་ད་ཅིག་བཟོད་པའི་ཉམས་ལེན་བྱེད་སྟངས་གསུང་གི་ཡོད་པ་རེད། ཡིད་ནི་ལུས་ཅན་མ་ཡིན་པས། ཡིད་དེ་དང་གཅིག་གཟུགས་ཅན་བྱས་ནས་དེ་ལ་ཡ་གཅིག་ཐུག་ཐུག་རེག་རེག་བྱེད་ཡ་གཅིག་ཁོ་མེད་པ་ཡིན་དུས་ཙང་ནས་སུས་ཀྱང་གང་དུའང་གཞོམ་མི་ནུས། ད་ལུས་དེ་ལ་རེ་བ་ལུས་དེ་ལ་ཨེ་ནི་མངོན་པར་ཞེན་པས་ན་ལུས་ནི་སྡུག་བསྔལ་དག་གིས་ལུས་ལ་ཡང་ཨེ་ནི་གཞན་གྱིས་གཅིག་གིས་ར་ཅིག་མཚོན་དང་དབྱུག་པ་དང་རྡོ་དང་དེ་འདྲས་ཀྱི་ཐོག་ནས་ཨེ་ནི་གནོད་པ་ཡོང་གི་རེད། དེ་ལ་གནོད་པའི་རྐྱེན་གྱིས་དེ་བདག་གིར་བཟུང་བ་ཡིན་དུས་ནི་སེམས་ལ་ཡང་མི་བདེ་བ་ཡོང་སྡད་ཀྱི་ཡོད་རེད། དེ་ལྟར་ན་ཡང་རེ་ད་ཅིག་སེམས་ཁོ་རང་ལ་ཡང་དེ་འདྲའི་གི་ཕ་གིའི་རྡོ་ལ་སོགས་པ་འཕེན་ས་ཅིག་ཁོ་འཕེན་ཐུབ་ཡ་ཞིག་མེད་པ་ཡིན་དུས་ཨེ་ནི། མེད་པ་ཡིན་དུས་བརྙས་པ་དང། ཨེ་ནི། ཚིག་རྩུབ་སྨྲ་བ་དང། མི་སྙན་པ་ཡི་ཚིག་དེ་ཡིས་ལུས་ལ། འོ་ད་འདི་རེད་ཤག། མི་སྙན་པ་ཡི་ཚིག་མི་སྙན་པ་ཡི་ཚིག་དེ་ཡིས། དེ་ནི་ཁོ་ཡིད་ལ་གནོད་ཡ་ཡོད་མ་རེད་ལ་ལུས་ལ་ར་ཅིག་ཚིག་ཙམ་གྱིས་གནོད་ཡ་ཡོད་མ་རེད་ལུས་ལ་གནོད་པར་མི་འགྱུར་ན་སེམས་ཁྱོད་ཅིའི་ཕྱིར་རབ་ཏུ་ཁྲོ། འོ་ན་དངོས་སུ་ར་ཅིག་གཞན་གྱིས་བརྙས་པ་དང་ཚིག་རྩུབ་སྨྲ་བ་དང་མི་སྙན་པའི་ཚིག་དེ་དག་གིས་དངོས་སུ་ནི་རང་གི་ལུས་ལ་ཡ་གནོད་པ་དང་ཅིག། རང་གི་ལུས་ལ་གནོད་ཡ་ད་ཡོད་མ་རེད་ཡིན་ན་ཡང། གཞན་གྱིས་པས་ཁ་གཏོང་བ་དང་གཅིག་མི་སྙན་པ་སྒྲོག་པ་དེ་དག་གིས་གང་ཟག་གཞན་དག་བདག་ལ་མི་དགའ་བར་འགྱུར་གྱི་རེད་དེ་འདྲ་ཡིན་པ་ཡིན་དུས་ངས་བཟོད་ཀྱི་མི་འདུག་ཟེར་ལབ་པ་ཡིན་ན། འོ་དེའི་སྐྱོན་ཡོད་མ་རེད། གང་ཟག་གཞན་གྱིས་གང་ཟག་གཞན་དེ་དག་གིས་ནི། འོ་རེད་གང་ཟག་གཞན་གྱིས་རང་ལ་མི་དགའ་བ་བྱས་པ་དེས་ནི། རང་གི་ཚེ་འདིའམ་ཚེ་རབས་གཞན་དང་གཞན་ལ། བདག་ལ་ཟ་བར་མི་བྱེད་པ་སྟེ། བདག་ལ། གཞན་མི་དགའ་བ་ཙམ་དེས་ཨེ་ནི་བདག་གི་ཚེ་འདིའམ་ཚེ་རབས་གཞན་ལ་ཡང་བདག་ལ། དམིགས་བསལ་བའི་གནོད་པ་བྱེད་ཡ་གང་ཡང་ཡོད་མ་རེད། སྡུག་བསྔལ་འདྲེན་ཡ་གང་ཡང་ཡོད་མ་རེད། གཞན་མི་དགའ་ན་ཡང་སོ་སོའི་སེམས། ག་སོགས་རེད་བུ་གེ། ལྷོད་ལྷོད་བྱས་བསྡད་ནི་ཡོད་པས་བཞུགས་གོ་གཞན་མི་དགའ་ན་ཡང་སོ་སོར་གནོད་ཡ་གང་ཡང་ཡོད་མ་རེད། བདག་ལ་ཟ་བར་མི་བྱེད་ན་བདག་ནི་ཅིའི་ཕྱིར། ཨེ་ནི་ཕ་རོལ་པོ། རང་ལ་མི་དགའ་བ་དེ་པས་མི་འདོད་པ་ཤེད་པོ་གཅིག་གིས་པས་ག་སོགས་རེད་པས་དངངས་སྐྲག་བྱེད་དགོས་ཡ་ཡོད་མ་རེད། བདག་ནི་ཅིའི་ཕྱིར་དེ་མི་འདོད། གལ་ཏེ། གཞན་མི་དགའ་བ་བྱུང་བ་དེ་གིས་རང་ལ་ཚེ་འདི་དང་ཕྱི་མ་ལ་དངོས་སུ་གནོད་ཡ་ད་ཡོད་མ་རེད་དེ། ཡིན་ནའི་གཞན་མི་དགའ་བ་བྱུང་བ་ཡིན་ན། ཨེ་ནི་སོ་སོ་ལ་ཡ་གཅིག་རྙེད་པ་དང་གཅིག་རོགས་རམ་འདྲ་བོ། མཐུན་རྐྱེན་འདྲ་བོ་དེ་འདྲ་ཡོང་ཡག་ལ་ཡ་ཨེ་ནི་གནོད་ཡོང་གི་རེད། དེའི་ཆ་ནས་ཨེ་ནི་ངས་བཟོད་ཀྱི་མི་འདུག་ཟེར་ལབ་པ་ཡིན་ན། ད་གཅིག་གཞན་མི་དགའ་བ་དེས་དངོས་སུ་རང་ལ་ལུས་ལ་གནོད་པ་མེད་ན་ཡང་རྙེད་པའི་བར་ཆད་བྱས་བར་ཆད་དུ་བར་ཆད་བྱས་པའི་བར་ཆད་བྱས་པའི་རྒྱུར་འགྱུར་བའི་ཕྱིར། བདག་གིས་བརྙས་པ་ལ་སོགས་པ་འདི་དག་མི་འདོད་ཅེ་ན། ནོ། གང་གི་དོན་དུ་ཁྲོ་བའི་རང། གང་གི་དོན་དུ་ཁྲོ་བའི་རྙེད་པ་དེ་བདག་གིས་འདིར་འདོར་གྱི། རེད་ད། རང་ཚོ་གཞན་མི་དགའ་བ་བྱུང་ན་ཨ་ནི་རང་ལ་ཡ་གཅིག་རྙེད་པ་ཡོང་ཡག་ལ་གནོད་གི་རེད་ཟེར་ནས་དེའི་དབང་གིས་ཨ་ནི་ཁྲོ་རིགས་ཀྱི་རེད་ཟེར་ནས་ཁྲོ་བ་ཡིན་ན། གང་གི་དོན་དུ་ཁྲོ་བའི་རྙེད་པ་དེ་ནི་ག་ཚད་ཀྱི་བཟང་པོ་ཡོད་པ་ཡིན་ན་ཡང་ཚེ་འདི་རྫོགས་པའི་རྗེས་ལ་ད་ག་བཞག་རྒྱུ་རེད་མ་གཏོགས་ཕྱི་མ་ཕན་ཆད་ལ་ཡང་དེ་འབྲངས་ནས་ཕན་ཐོགས་ཡང་ཡོད་མ་རེད་འཁྱེར་ཡག་ཅིག་ཡོད་མ་རེད། རྙེད་པའི་དོན་དག་ལ་ཡང་ཁྲོ་སེམས་སྐྱེས་པའི་རང་པའི་གར་སོང་རེད་བུ་གའི་སྡིག་པ་བསགས་བཞག་པ་དེ་ཚེ་རབས་ནས་ཚེ་རབས་ལ་ཡང་འབྲངས་ནས་ཡོང་བསྡད་ཀྱི་རེད། བདག་གི་རྙེད་པ་གང་གི་དོན་དུ་ཁྲོ་བའི་རྙེད་པ་དེ་ཇི་ཙམ་ཡོད་ན་ཡང། འདིར་འདོར་གྱི། དེའི་ཆེད་དུ་བསགས་པའི་ཁྲོ་བའི་སྡིག་པ་དག་ནི་ཚེ་རབས་ནས་ཚེ་རབས་ལ་ཡང་བརྟན་པར་གནས་ཀྱི་རེད། དེ་འདྲ་ཡིན་དུས་དེ་དག་འཕྲལ་ཕུགས་ཀྱི་ཁེ་གྱོང་གི་ཐོག་ནས་བསམ་བློ་བཏང་པ་ཡིན་ན། ཁེ་གྱོང་ཆེ་ཆུང་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་ཨེ་ནི་ད་གཅིག་རྙེད་པའི་རྙེད་པའི་བར་ཆད་འགྲོ་གི་རེད་ཅེས་ནས་ཨེ་ནི་ཁྲོ་རིགས་ཀྱི་མ་རེད་གསུངས་སོ། རྙེད་པའི་བར་ཆད་འགྲོ་གི་རེད་ཟེར་ནས་ཁྲོ་བ་ཡིན་ན་ཨེ་ནི་འདིས་བདག་པའི་འཕྲལ་ཕུགས་ཁེ་གྱོང་མགོ་ཐུག་ཡག་ཡོད་མ་རེད། དེས་ན་བདག་ནི་རྙེད་པ་མེད་པར་དེང་ཉིད་ཤི་ཡང་བླ་ཡི། ལོག་འཚོས་ཡུན་རིང་གསོན་མི་རུང། ལོག་འཚོས་གསོན་པར་ལོག་འཚོས་ཡུན་རིང་གསོན་མི་རུང་བའི་རྒྱུ་མཚན་འདི་ལྟར། བདག་ཉིད་ལྟ་ཡུན་རིང་གནས་པར་གྱུར་ཀྱང། མཐར་ནི་འཆི་བའི་སྡུག་བསྔལ་ལས་ཐར་ཐབས་མེད། འཆི་བའི་སྡུག་བསྔལ་ནི་དེ་ཉིད་དེ། དེ་ཁོ་ན་བས་འཆི་རྒྱུ་དེ་ཁོ་ནར་ངེས་པ་རེད། འཆི་རྒྱུར་ངེས་པ་རེད། འཆི་བའི་སྡུག་བསྔལ་དེ་ཉིད་ཡིན། དཔེར་ན། རྨི་ལམ་གྱི་རྨི་ལམ་གྱི་ནང་ལ་ལོ་བརྒྱར་བདེ་བ་མྱོང་ནས་སད་པར་གྱུར་པ་གང་ཡིན་པ་དང་གཞན་ཞིག་ཡུད་ཙམ་བདེ་བ་མྱོང་ནས་སད་པར་གྱུར་པ་གང་ཡིན་པའི་སད་པ་དེ་དག་གཉིས་ཀ་ལའང་ཨེ་ནི་ད་སྔར་བས་ཉམས་སུ་མྱོང་བའི་བདེ་བ་དེ་ནི་དྲན་པའི་ཡུལ་ཙམ་ལས་ཕྱིར་འོང་རྒྱུ་མེད། མི་ལུས་ཐོབ་པའི་ཚེ་རིང་བ་དང་ཚེ་ཐུང་བ་གཉིས་ཀ་ལ་ཡང། འཆི་བའི་དུས་ན་གཉིས་ཀ་དྲན་པའི་ཡུལ་ལ་བསྡད་པ་མ་གཏོགས་ཚེ་རིང་པོ་བསྡད་པ་དེ་གི་དག་པས་ད་དུང་ཕི་གེ་གཅིག་མངོན་གསལ་དོད་པོ་བྱས་དུས་དུས་པའི་ཕན་ཚབས་ཆེ་ཡོད་པ་རོ་གཅིག་དང་ཚེ་ཐུང་ཐུང་བསྡད་ངེས་དེ་དེའི་གནས་སྐབས་ལ་ཡ་ཨེ་ནི་ཕན་པ་ཉུང་བ་གཅིག་ཡོའོ་མ་རེད་གཉིས་ཀ་ལ་དྲན་པའི་ཡུལ་དུ་དྲན་པའི་ཡུལ་ཙམ་ཞིག་མ་གཏོགས་ཨེ་ནི། ག་སོགས་ལ་ཕི་གེ་ཁ་ཡོ་ལག་ཡོ་ཡོའོ་མ་རེད་སོང་ཡོད་པ་རེད་ཚེ་རིང་ཚེ་ཐུང་གཉིས་ཀ་ཡང་འཆི་བའི་དུས་ན་དེ་འདྲར་ཟད། རྙེད་པ་མང་པོ་ཐོབ་གྱུར་ཏེ་ཡུན་རིང་དུས་སུ་བདེ་སྤྱད་ཀྱང། རྙེད་པ་མང་པོ་ཐོབ་པར་གྱུར་ཏེ། དུས་ཡུན་རིང་པོའི་དུས་སུ་བདེ་བ་སྤྱད་སྤྱད་ཀྱང། འཆི་བའི་ཚེ། ཆོམ་པོས་ནོར་ཐམས་ཅད་ཕྲོགས་པ་ཇི་ལྟ་བ་བཞིན་དུ། ཨེ་ནི། སྒྲེན་མོ་ལག་པ་སྟོང་པར་ཨེ་ནི་འགྲོ་རྒྱུ་ངེས་པ་རེད། གལ་ཏེ་རྙེད་པས་གསོན་གྱུར་ན། ད་འདི་ལྟར་རེད་དེ་ཨེ་ནས་རྙེད་པ་བྱུང་ན་བདག་ཡུན་རིང་པོར་གསོན་པར་གནས་ཐུབ་ཀྱི་རེད། དེ་བྱུང་ན་སྡིག་པ་ཟད་ཡག་དང་བསོད་ནམས་འཕེལ་བའི་དཀར་ཆོས་རླབས་ཆེན་པོ་བྱ་ཐུབ་ཀྱི་རེད་ཞེ་ན། འདི་ལྟར་རེད་དེ་ཡིན་ན་ཡང་རྙེད་པའི་དོན་དུ་སེམས་ཅན་ལ་ཁྲོ་བར་གྱུར་ན་དེས་བསོད་ནམས་ཟད་འགྲོ་གི་རེད། སྡིག་པ་གསོག་ཡག་སྡིག་པ་བསགས་པར་མི་འགྱུར་རམ་སྡིག་པ་འཕེལ་ཡག་འགྲོ་བསྡད་ཀྱི་ཡོད་རེད།

ཨེ་ནི་གཞན་ལ་མི་སྙན་བརྗོད་ལའང་ཁྱོད་དེ་བཞིན་ཅི་སྟེ་ཁྲོ་བར་མི་བྱེད། གལ་ཏེ། ཨེ་ནི། གཞན་ལ་མི་སྙན་པར་བརྗོད་པ་དེ། ནི། དེའི་རྒྱུ་གཞན། དེའི་རྒྱུ་མ་དད་པ་གཞན་ལ་རག་ལས་པས་གཞན་ལ་མི་སྙན་བརྗོད་པ་དང་དད་པ་མེད་པ་ལ་ཁྱོད་བཟོད་ན། བདག་ལ་མི་སྙན་བརྗོད་པའང་ཉོན་མོངས་སྐྱེ་ལ་རག་ལས་པ་ཡིན་པས་དེ་ཡང། གཞན་གྱི་རྐྱེན་ལས་བྱུང་བ་ཡིན་པས་མི་སྙན་སྨྲ་ལ་ཡང་རང་ལ་མི་སྙན་པ་སྨྲ་བ་ལ་ཡང་ཅིས་མི་བཟོད། རིགས་པ་མགོ་མཚུངས་སུ་སོང་བ་ཡིན་པ་རེད། དེ་བཞིན་དུ། ཡང་གཅིག། དཔེར་ན་ང་རང་ཚོ་དཔེར་ན་རྒྱ་མི་གུང་ཁྲན་བཟོ་འདྲ་གཅིག་གིས་ཨེ་ནའོ་སངས་རྒྱས་ཀྱི། སངས་རྒྱས་ལ་སྨོད་ཆོས་ལ་སྨོད། ཨེ་ནས་སྐུ་གཟུགས་དང་མཆོད་རྟེན་དང་བའི་དམ་ཆོས། ལ་ཡང་ཨ་ནི་འཁྱལ་ཞིང་ཟེར་བའི་འཕྱ་བ་དང། ཡང་ཁྱད་གསོད་འགྲོ་བའི་འཕྱ་སྨོད་བྱས་པ་དང། ཨ་ནི་དེ་དག་འཇིག་པར་བྱེད་པ་ལའང་བདག་གིས་ཞེ་སྡང་བྱེད་མི་རིགས་ཏེ། རྒྱུའི་གཅིག་ཨ་ནི་སངས་རྒྱས་ཀྱི་སྐུ་གཟུགས་དང་མཆོད་རྟེན་དང་དམ་ཆོས་དེ་དག་ལ་དང། ཨ་ནི་གནོད་པ་བྱས་ན་ཡང་ག་འདྲ་ཅིག་དོན་གྱིས་ཨ་ནི་སངས་རྒྱས་སོགས་ལ་གནོད་ཐུབ་ཡག་ཡོད་མ་རེད། རྒྱུའི་སངས་རྒྱས་སོགས་ལ་གནོད་པ་མི་མངའ། དེ་བཞིན་དུ་བླ་མ་དང་གཉེན་ལ་སོགས་པ་དང། རང་གི་མཛའ་བཤེས་ལ་གནོད་པ་བྱས་པ་རྣམས་ལའང། ཨེ་ནི། སོ་སོའི་སྔོན་ལས་དང་འཕྲལ་གྱི་རྐྱེན་གྱི་ཚུལ་ལས། བདག་གང་དག་སྔར་བཤད་པའི་སྔ་མའི་ཚུལ་གྱིས་ཏེ། ཨེ་ནི་ཞིག་རང་གི་སྔོན་ལས་དང་འཕྲལ་གྱི་རྐྱེན་དག་ལས། ཨེ་ནི་འབྱུང་བར་འགྱུར་བར་མཐོང་ནས་ཁྲོ་བ་བཟློག་གོ། ལར་ནས་ལུས་ཅན་རྣམས་ལ་སེམས་ཡོད་དང་སེམས་མེད་གཉིས་ཀས་གནོད་པ་བྱས་ན། ད་གང་ལྟར་ང་རང་ཚོ་ལུས་ཅན་རྣམས་ལ་གནོད་པ་ཡོང་ཡ་དེ་སེམས་ཡོད་ཀྱི་ཐོག་ནས་ཡོང་གི་ཡོད་ལ་སེམས་མེད་ཀྱི་ཐོག་ནས་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད། དེ་འདྲའི་གི་གནོད་པ་རིགས་གཉིས་ཡོད་པའི་ནང་ནས་མཐའ་གཅིག་ཏུ་པའི་སེམས་ཡོད་ཅི་སྟེ་ལོགས་སུ་བཀར་ཏེ་དེ་ལ་བཀོན་པ་དེ་དེ་ལ་ཨེ་ནི་ཁོང་ཁྲོ་བ་བྱེད་ཀྱི་ཡོད་རེད། དེ་བས་ན་གནོད་པ་བཟོད་པར་གྱིས་ལ་གནོད་པ་བཟོད་པར་གྱིས་ཤིག། གཞན་ཡང་ལ་ལ་རྨོངས་པས་ཉེས་པ་བྱེད། རང་གི་དགྲ་བོ་ལྟ་བུ་དེ་ལ་ལ། ལ་ལ་དེ་རང་གི་དགྲ་བོ་ལྟ་བུ་དེ། རྨོངས་པའི་དབང་ལས་ཨེ་ནི་རང་ལ་ཡ་དེ་གའི་གནོད་པའི་ཉེས་པ་བྱེད། ལ་ལ། ཨེ་ནི། དང། དེ་ལ་རྨོངས་ཏེ་ཁྲོས་པར་གྱུར་ན། གཉིས་ཀ་རྨོངས་པའི་དབང་ལས་བྱུང་བ་ཡིན་དུས་དེ་གཉིས་ལས་སྐྱོན་མེད་པ་དེ། ཨེ་ནི་རྒྱུ་མཚན་གང་ཞིག་རྒྱུ་མཚན་གང་གིས་ཨེ་ནི་ཁྱད་འབྱེད་དགོས་པ་རེད། རྒྱུ་མཚན་གང་གིས་བྱ། སྐྱོན་དང་བཅས་ཏེ་གང་ཞིག་ཡིན། རྒྱུ་སྔོན་བསགས་པའི་རྒྱུ་སྔོན་བསགས་གང་གིས་གཞན་དག་བདག་ལ་གནོད་པ་བྱེད་པའི་ལས་དེ་སྔོན་ཆད་བདག་གིས་ཅིའི་ཕྱིར་བྱས། ད་ལྟ་གནོད་བྱེད་སྐུལ་མཁན་གྱི་ལས་དེ་རང་གིས་སྔར་བསགས་པ་རེད། དངོས་གནས་དྲང་གནས་ཀྱི་གནོད་བྱེད་ཀྱི་གནོད་བྱེད་ཀྱི་གནོད་པ་དེ་ལ་མི་དགའ་བ་ཡོད་ན། ད་ལྟ་གནོད་བྱེད་ཀྱི་གནོད་པ་ཡོང་ཡག་གི་རྩ་བའི་རྒྱུ་སོ་སོས་སྔར་ལས་བསགས་བཞག་པ་དེ་ག་རེ་བྱས་ནས་བྱས་པ། སྔོན་ཆད་ལས་དེ་སྔོན་ཆད་ཅི་ཕྱིར་བྱས་ཡོད། ཐམས་ཅད་ལས་ལ་རག་ལས་ན་བདག་གིས་འདི་ལ་ཅི་སྟེ་བཀོན། དེ་ལྟར་ལས་བསགས་པ་ལྡོག་ཏུ་མེད་པ་ཞིག་ཡིན་པ་ཡིན་དུས་ནི་ལས་བསགས་ནས་ལས་མ་དག་པ་ཡོད་ཕྱིན་ཆད་ལ་ཡང་ལྟ་སྐོར་གང་དྲག་འབྲས་བུ་དེ་ཡོང་རྒྱུ་རེད་མ་གཏོགས་ལྡོག་ཐབས་མེད་པ་ཡིན་དུས་ནི། བདག་གིས་འདི་ལ་ཅི་སྟེ་བཀོན། དེ་ལྟར་མཐོང་ནས་ཅི་ནས་ཀྱང།

རྙོག་གྲ་རེ་ཡོང་པ་ཡིན་ནའི་ད་འདི་རང་གི་ལས་ཀྱི་དབང་གིས་བྱུང་བ་རེད་བསམ་པ་འོ་འདུག་སེ་བྱས་ནས་ཨེ་ནི་མདོ་དོན་ཡང་སྙིང་ང་རང་ཚོ་གཅིག་གིས་གཅིག་ལ་ཡ་འཁོན་འཛིན་བྱས་ནས་ཨེ་ནི་གནོད་པ་བྱེད་རེས་མ་བྱས་སོང་བ་རེད་ཐམས་ཅད་ཕན་ཚུན་བྱམས་བརྩེའི་སེམས་སུ་བྱས་ནས་བྱམས་བརྩེའི་སེམས་སུ་འགྱུར་བ་ཞིག་ནམ་ཞིག་འོང་སྙམ་པ་དང་དེ་ལྟར་ཡོང་བའི་ཆེད་དུ་བདག་གིས་ནི་བསོད་ནམས་དག་ལ་བསྒྲིམ་པར་བྱ་སྟེ།

རང་ཉིད་ཀྱི་གཉེན་དང་ལོངས་སྤྱོད་དང་གྲགས་པ་སོགས་གང་ལ་སེམས་ཆགས་ནས་ཞེ་སྡང་མེ་མཆེད་པར་འགྱུར་ཡག་གི་ཉེན་ཁ་ཡོང་དུས་ཨེ་ནི་བསོད་ནམས་ཚིག་དོགས་ཀྱིས་འོ་ཅིག་དང་ཅིག་ཆགས་སེམས་སྐྱེ་སའི་ཡུལ་དེ་དེ་ནི་བཞག་དགོས་རེད་སོང་ཡིན་འདྲ། དཔེར་ན་མེ་མཆེད་སའི་རྩྭ་དེ་ཕར་བཞག་དགོས་པ་ནང་བཞིན་ཨེ་ནི་འོ་ཅིག་ཞེ་སྡང་སྐྱེ་སའི་རྐྱེན་དུ་འགྱུར་ཡག་གི་ཨེ་ནི་ཡུལ་དེ་དེ་ལ་ཡང་ཞེན་ཆགས་མ་བྱས་པ་བྱས་ནས་ཁོ་དོར་དགོས་རེད།

དཔེར་ན་ཅིག། རི་དྭགས་ཅིག། ད་འདི་བཞག་གོ། གང་དག་པའི། ལོ་ཁ་ཤས་པའི་བཙོན་ལ་བསྡད་དགོས་ཡག་གི། རི་དྭགས་ནི་ཉེས་པ། ཉེས་པ་ཟེར་ནི་མི་འདུག་པས་ཁྲིམས་ཉེས་རེད་པ་ཁོ། ཨེ་ནི། དངུལ་གྱིས་སྒྲུབ་བྱས་དེའི་ཐོག་ནས་ཨེ་ནི་བས་ཐར་ཐུབ་པ་བྱུང་ན་དེ་འདམ་གི་རེད་པ་འོ་ད་དཔེ་དེ་ནང་བཞིན་བྱས་ནི། དའོ། གནོད་པ་ཆེན་པོ་སྐྱོབ་ཡག་གི་དོན་དག་ལ་ཡ། ཨེ་ནི་ད་ལྟ་པའི་སེམས་ལ་ཡ་ཏོག་ཙམ་ཞིག། པས་ཅིག་སྙིང་མ་འདོད་པ་ཅིག་ཆུང་ཆུང་ཞིག་བློས་བཏང་དགོས་བྱུང་ནའང་དེ་འོས་པ་རེད། དེ་བཞིན་དུ་གལ་ཏེ་མི་ཡི་སྡུག་བསྔལ་ཕྲན་ཚེགས་ཀྱིས་ཨེ་ནི། སྡུག་བསྔལ་ཆེན་པོ་དམྱལ་བའི་སྡུག་བསྔལ་དང་བྲལ་བ་ཞིག་བྱུང་ན་ཅིས་མ་ལེགས། རྒྱུ་མཚན་གཞན་ཡང། ད་ལྟའི་ལུས་སེམས་ཀྱི་སྡུག་བསྔལ་ཆུང་ངུ་འདི་ཙམ་ལའང་བདག་གིས་བཟོད་པར་མི་ནུས་ན། དེས་ན་དམྱལ་བའི་སྡུག་བསྔལ་གྱི་རྒྱུ། དང་ཅིག་ད་ལྟའི་ཅིག་ཞེན་ཆགས་ཡོང་སའི་ཡུལ་ལ་བས་ཆགས་ཤིང་ཞེན་པའི་དབང་ལས་ཨེ་ནི་དེས་རྐྱེན་བྱས་ནས་བས་ཁྲོ་བ་སྐྱེ་ཡོང་ཡག་དེ་ཅི་སྟེ་བཟློག་པར་མི་བྱེད། འདོད་པའི་དོན་དུ་སྲེག་ལ་སོགས། དང་ཅིག་འདོད་པའི་ཡོན་ཏན་ཐོབ་པའི་དོན་དུ། ཅིག་ལས་ངན་བསགས་པའི་འབྲས་བུ། ཅིག་དམྱལ་བ་སོགས་ལ་ཅིག་སྲེག་པ་དང་གཏུབ་པ་ལ་སོགས་པ་དེ་འདྲས་ཀྱི་བས་སྡུག་བསྔལ་ཨེ་ནི་དམྱལ་བར་པའི་བསྐལ་པ་སྟོང་ཕྲག་དུ་མར་བས་མྱོང་བར་གྱུར་ཀྱང་དེ་འདྲས་ཀྱི་སྡུག་བསྔལ་མྱངས་པ་དེས་ནི། བདག། མྱོང་བར་གྱུར་ཀྱང་བདག་གིས་རང་གི་དོན་དང་ནི་གཞན་གྱི་དོན་གང་ཡང་མ་བྱས་སོ། ཆོས་ཀྱི་ཕྱིར། ད་ལྟ་ཆོས་ཀྱི་ཕྱིར་ཏེ་ད་ལྟ་ཅིག། ཞེ་སྡང་ལ་ཁོང་ཁྲོ་ལ་ཡང་ཉེས་དམིགས་སུ་བལྟས། བཟོད་པ་ལ་ཕན་ཡོན་དང་དགོས་མཁོ་ལ་བལྟས་ནས་ཨེ་ནི། འབད་པ་ཆེན་པོའི་སྒོ་ནས་ཞེ་སྡང་ལ་སྐབས་མི་འབྱིན། དེ་དག་ཅིག་བཟོད་པའི་ཉམས་ལེན་ལ་པའི་དང་ལེན་བྱེད་པའི་གནས་སྐབས་ལ་དཀའ་སྤྱད་ཕྲན་བུ་བྱུང་པ་ཡིན་ན་ཡང། དེ་འདྲ་འདྲ་བའི་དཀའ་སྤྱད་འདི་ནི་དེ་ཙམ་བཟོད་མི་ཐུབ་པའི་གནོད་པ་ཡང་མིན་ལ། དེའི་ཐོག་ལ་འབྲས་བུ་དོན་ཆེན་དག་ཀྱང་འགྲུབ་པར་འགྱུར་བས། འགྲོ་བ་སེམས་ཅན་རྣམས་ཀྱི་ཕུགས་ཀྱི་གནོད་པ་བསལ་བ་དང་འཕྲལ་གྱི་སྡུག་བསྔལ་ལ། ཕུགས་ཀྱི་གནོད་པ་བསལ་བ་དང་འཕྲལ་གྱི་སྡུག་བསྔལ། ཕུགས་ཀྱི་གནོད་པ་བསལ་ཡག་གི་ཆེད་དུ་འཕྲལ་གྱི་སྡུག་བསྔལ་འགའ་ཞིག་འཕྲལ་གྱི་སྡུག་བསྔལ་ཕྲན་ཚེགས་ལ་དགའ་བ་འབའ་ཞིག་འདིར་བྱ་རིགས། ཚོགས་རླབས་པོ་ཆེ་རྫོགས་ཡག་ཚེ་རབས་ནས་ཚེ་རབས་བདེ་ནས་བདེ་བ་ལ་འགྲོ་ཡག་གི་དགོས་པ་རླབས་ཆེན་པོའི་དོན་དག་ལ། ཨེ་ནི། བདག་ཅིག་སྡུག་བསྔལ་ཕྲན་བུ་དང་དུ་ལེན་དགོས་རེད། ད་སྡུག་བསྔལ་དང་ལེན་གྱི་བཟོད་པའི་སྐོར་གསུངས་པ་ཡིན་པ་རེད། ད་དེ་ནས་བདག་གི་དགྲ་བོ་ལྟ་བུ་ལ་གཞན་གྱིས། ཨེ་ནས་དགྲ་བོ་དེ་ཡོན་ཏན་དང་ལྡན། ཡོན་ཏན་དང་ལྡན་པ་ཅན་ལ་བསྟོད་ནས། བསྟོད་པ་དེས། གལ་ཏེ། ཕ་རོལ། རང་གི་དགྲ་བོ་ལ་བསྟོད་ར་གཏོང་མཁན་བསྟོད་པ་པོ་དེའི་རྒྱུད་ལ། ཨེ་ནས། དགའ་བའི་བདེ་བ་ཐོབ་ན། ཡིད་ཁྱོད་ཀྱང་ནི། དེ་དང་མཉམ་དུ་ལ་ཡ། འོ་ད་ཨེ་ནས་རང་གི་དགྲ་བོ་དེ་ལ་ཡ། ཨེ་ནས། བསྟོད་ནས་ཅིའི་ཕྱིར།

མ་རེད་མ་རེད་མ་རེད། ཨོ། རང་གི་དགྲ་བོ་ལྟ་བུ་ལ་གང་ཟག་གཞན་གྱིས་ཨེ་ནི་བའི་བསྟོད་ར་བཏང་བསྟོད་ར་བཏང་པའི་སྐབས་ལ་རང་གིས་ཀྱང་རང་གི་དགྲ་བོ་དེ་ལ་ཡ་ཨེ་ནི་མི་གཞན་གྱིས་བསྟོད་ར་བཏང་སྟེ་དེ་ག་བདེན་པ་རེད་དངོས་ནས་ཡག་པོ་རེད་རང་གི་དགྲ་བོ་དེ་བས་ཡག་པོ་རེད་བྱས་ནས་འདུག་བྱས་ནས་བས་རང་གི་རང་གིས་ཀྱང་བས་དགའ་བ་མཉམ་དུ་བསྒོམ་བཞག་པའི་དགའ་བའི་བདེ་བ་འདི། འབྲས་བུ་བདེ་བ་གྱ་ནོམ་པ་འབྱུང་ཡག་རེད། རེད་པ། ཨོ། ཨེ་ནི་ཁ་ན་མ་ཐོ་མེད་པ་རེད། བདེ་འབྱུང་ཁ་ན་མ་ཐོ་མེད། འདི་འདྲའི་དེ་ནི། རེད་ད་ཨེ་ནི་བཟོད་པའི་ཉམས་ལེན་གྱི་ཐོག་ནས་གང་དག་ཅིག་རང་གི་དགྲ་བོ་ལ་གཞན་གྱིས་བསྟོད་པ་དེ་ལ་རང་གིས་ཀྱང་དེ་དེ་བཞིན་ནོ་ཞེས་ཡོན་ཏན་བརྗོད་ན་རྗེས་སུ་བརྗོད་གསུངས་པ་ནང་བཞིན་བྱས་ནས་དེ་ག་རང་ཡག་པོ་རེད་ཅེས་ནས་སོ་སོའི་པའི་དགའ་བ་བསྒོམ་བཞག་པ་དེ་ནི་ཡོན་ཏན་ལྡན་པ་རྣམས་ཀྱིས་ཡོན་ཏན་ལྡན་པ་སངས་རྒྱས་བྱང་ཆུབ་སེམས་དཔའ་རྣམས་ཀྱིས་གནང་ཡོན་ཏན་གྱི་ཆ་ནས་མི་གཞན་མི་གཞན་དག་གིས་ཅིག་བསྟོད་ཡོང་དུས་ཨ་འདི་དངོས་གནས་རེད་ཡག་པོ་ཞིག་རེད་ཅེས་ནས་ལབ་བཞག་ན་དེ་བློ་གཟུར་གནས་པ་ཡིན་པ་དང་དྲང་པོ་དྲང་བཞག་ཡིན་པ་གཅིག་གོ་མཐོང་དེ་གི་ཡོད་རེད་བ། དེ་འདྲའི་ཡིན་དུས། གཞན་སྡུད་པ་ཡི་མཆོག་ཀྱང་ཡིན་གསུངས་པ་ཡིན་པ་རེད། གཞན་ཡང་དེ་ལྟར་བདེ་འགྱུར་ཞེས། གལ་ཏེ་ཁྱོད་བདེ་འདི་མི་འདོད། གལ་ཏེ་རང་གི་དགྲ་བོ་ལྟ་བུ་ལ་གང་ཟག་གཞན་གྱིས་བསྟོད་ར་བཏང་སྟེ་བསྟོད་ར་བསྟོད་ར་བཏང་སྟེ་མི་བསྟོད་ར་བཏང་བ་དེ་ལ་མི་བཟོད་པ་བྱས་པ་ཡིན་ན།

འོ་དེ། གཞན་རང་གི་དགྲ་བོ་ཙམ་དུ་མ་ཟད། དགྲ་བོ་དེ་དགྲ་བོ་དེ་ལས། ཁོ་ས། དགྲ་བོ་ཙམ་དུ་མ་ཟད་དགྲ་བོ་ལ་བསྟོད་ར་གཏོང་མཁན་ཁོ་རང་གི་རྒྱུད་ལ་ཡང་ཨེ་ནི་བསྟོད་ར་བཏང་པའི་གནས་སྐབས་ལ་ཡང་སེམས་དགའ་སྣང་བྱུང་བསྡད་པ་དེ་སོ་སོ་པས་མ་བཟོད་པ་བྱས་ནས། གཞན་ཡང་དེ་ལྟར་བདེ་འགྱུར་ཞེས་ཁྱོད་ཀྱིས་གཞན་བདེ་བ་དེ་མི་འདོད་ན་ནི། ཨེ་ནི། གང་ཟག་གཞན་དགའ་བ་ལ་ཡང་དེ་ཁྱོད་རང་ཕྲག་དོག་བྱེད་མཁན་ཞིག་ཡིན་པ་ཡིན་དུས་དེ་འདྲ་ཡིན་ན། མི་གཞན་དག་དགའ་པོ་བཟོ་ཡག་གི་དོན་དག་ལ་ཨེ་ནི་ཇ་དང་ཁ་ལག་དང། ཐུགས་སྤྲོ་དང་ཇི་ལྟར་ཡིན་ཨེ་ནི་ཁྱོད་རས་སྤང་དགོས་རེད་ག་རེ་ཟེར་ན་མི་གཞན་དགའ་བ་ལ་ཡང་ཁྱོད་རང་དགའ་གི་མི་འདུག་བ། གླ་རྔན་སྦྱིན་སོགས་སྤང་དགོས་རེད།

གཞན་གྱི་གང་ཟག་གཞན་གྱིས་ནི་རང་གི་ཡོན་ཏན་བརྗོད་པའི་ཚེ། ནི་སོ་སོ་དགའ་བོ་བྱེད། ཡོན་ཏན་བརྗོད་མཁན་ཕ་རོལ་པོའི་རྒྱུད་ལ་ཡང་དགའ་བོ་བྱུང་བསྡད་པ་དེ་ལ་སོ་སོ་དགའ་བོ་བྱས་ནས། རང་གི་ཡོན་ཏན་བརྗོད་པའི་ཚེ། རང་ཉིད་དགའ་བ་ཙམ་དུ་མ་ཟད་རང་ལ་བསྟོད་ར་གཏོང་མཁན་གཞན་ལའང་བདེ་བ་འདོད་པར་བྱེད། གང་ཟག་གཞན་གྱི་ཡོན་ཏན་གང་ཟག་གཞན་ཞིག་གིས་བརྗོད་པའི་ཚེ། གཞན། བདེ་བར་ཕྲག་དོག་གིས་ཕྲག་དོག་བསྐྱེད་ནས་གཞན་མ་ཟད་རང་ལའང་བདེ་བ་མི་འདོད་པར་བྱེད། དེ་ནི་མ་རུངས་པ་རེད། དེ་འདྲའི་ཅིག་གི་སེམས་ཚུལ་བཅངས་བསྡད་པ་ཡིན་ན། ཁ་ནས་པའི་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་བྱས་ནས་སྨོན་ལམ་རྒྱབ་བསྡད་ཡ་དེ། ཨེ་ནི། ཨ་རེ། ག་སོགས་རེད་ད་ག་བ་ག་ཡ་རེད་སོང་རེད་སེམས་ཅན་ཐམས་ཅད་བདེ་འདོད་པས། དེ་འདྲ་ཡིན་པ་ཡིན་དུས་ནི་སེམས་ཅན་ཐམས་ཅད་བདེ་བ་འདོད་པ་ཞིག་ཡིན་པ་ཡིན་ན་ནི། དང་སེམས་ཅན་ཐམས་ཅད་བདེ་བ་འདོད་པས་བྱང་ཆུབ་ཏུ་ནི་སེམས་བསྐྱེད་ནས། སེམས་ཅན་རང་རང་སོ་སོས་དང་སེམས་ཅན་རང་རང་གིས་བདེ་བ་ཕྲ་མོ་ཞིག་རྙེད་པ་ན། དེས་ཀོ་ཅི་སྟེ་ཁྲོ་བར་བྱེད། འཇིག་རྟེན་གསུམ་གྱིས་མཆོད་པའི་དང་སངས་རྒྱས་ཀྱི་གོ་འཕང་དམ་པ་དེ་ལ་དང། སངས་རྒྱས་ཀྱི་གོ་འཕང་དམ་པ་པའི་འཚང་རྒྱ་བར་སེམས་ཅན་རྣམས་ནི

གསོ་བར་བྱ་བ་གང་ཞིག་ཁྱོད་ཀྱིས་པའི་གསོ་བའི་འགན་ཁུར་ཡོད་བསྡད་པ་དེ། ཨེ་ནི་ཁྱོད་ཉིད་ཀྱིས་ནི་པའི་དང་ཅིག་ཟས་དང་ནོར་ལ་སོགས་པ་ཨེ་ནི་སྦྱིན་པར་བྱ་དགོས་པ་དེ། གསོ་བྱའི་རང་གཉེན་ནམ་གསོ་བྱ་རང་ཉིད་གསོ་བྱ་ཁོ་རང་རང་ཉིད་ཀྱིས་ཨེ་ནི་བདེ་བའི་འཚོ་བ་རྙེད་པར་གྱུར་ན་ཁྱོད་རང་གི་ཁུར་ཡང་དུ་འགྲོ་གི་ཡོད་པ་ཡིན་དུས། དགའ་དགོས་ཚོད་རེད་མ་གཏོགས་དགའ་བར་མི་འགྱུར་བར་སླར་ཁྲོ་རིགས་ཀྱི་མ་རེད། དེ་བས་ང་རང་ཚོའི་སེམས་ཅན་ཐམས་ཅད་བདེ་བ་ཐོབ་པར་ཤོག་སེམས་ཅན་ཐམས་ཅད་སྡུག་བསྔལ་བྲལ་བར་ཤོག་ཅེས་ནི། བས་སེམས་ཅན་ཐམས་ཅད་ཀྱི་བདེ་སྡུག་གི་བའི་ཁུར་བླངས་ཏེ་ངས་བྱིན་པ་ཡིན་ན་སེམས་ཅན་ཁོ་རང་གི་ངོས་ནས་བདེ་བ་ཕྲ་མོ་ཅིག་སྐྱེས་བདེ་བ་ཅུང་ཟད་རེ་ཐོབ་པ་ཡིན་ན་དེའི་རྗེས་སུ་ཡི་རང་བྱས་ནས་དགའ་པོ་སྒོམ་དགོས་པ་རེད་མ་གཏོགས་དེས་མི་དགའ་བ་བྱེད་རིགས་ཀྱི་མ་རེད་གསུངས་པ་རེད། དེ་ཅི། འགྲོ་ལ་མི་འདོད་ན་དེ་ལ་བྱང་ཆུབ་འདོད་གང་ཡིན། བདེ་བ་དེ་ཅི་སྟེ། བས་འགྲོ་བ་བྱེ་བྲག་པ་དེ་ལ་ཡང་བདེ་བ་དེ་ཨེ་ནི། ཡོང་དུ་མི་འདོད་པ་ཅིག།

ངའོ། གང་ཟག་གཞན་དེས་ཨེ་ནི། གང་ཟག་གཞན་དེས་ཨེ་ནི་སྦྱིན་བདག་དེ་སྦྱིན་པའི་བདག་པོ་དང་གཏོང་ཕོད་ཅན་གྱི་འབྱོར་ལྡན་གྱི་དཔེར་ན་སྦྱིན་པའི་བདག་པོ་དེ་ལས། དངོས་པོ་དེ་དག་རྙེད་དང། ད་ལྟ་སྦྱིན་བདག་རང་གི་ཁྱིམ་ན་ཨེ་ནི་གནས་པར་གྱུར་པ་གཉིས་ཀའི་དུས་ཀུན་ཏུའང། སྦྱིན་པར་བྱ་བའི་རྫས་དེ་ཁྱོད་ལ་ཨེ་ནི་ཐོབ་ཏུ་མེད་ན། སྦྱིན་བདག་དེས། འདི་ནི་རང་གི་སློང་བ་པོ་གཞན་དེ་དང་དེ་ལ་སྦྱིན་པ་མ་སྦྱིན་ཡང་རུང་རྫས་དེས་རང་ལ་ཕན་པ་ཅི་ཞིག་ཡོད་དེ། རང་ལ་དེས་ཅི་བྱ། རང་ལ་རང་ལ་དབང་གི་མེད་པ་ཡིན་དུས་ས་ནི་རང་གིས་རང་ལ་དེ་བྱས་ག་གེ་ཡོད་མ་རེད། དེ་ལས་རྗེས་སུ་ཡི་རང་བ་བྱས་པའི་བསོད་ནམས་དང། དང་བའི་དད་པའམ།

སྔོན་བསོད་ནམས་བསགས་ཤིང་བྱས་པའི། བྱས་པའི་གང་ཟག་གཞན་དག། མ་བཟོད་པར་དེ་དག་དང་ལྷན་ཅིག་འགྲན་པར་བྱེད་འདོད་དམ། བམ་པོ་གཉིས་པ།